ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་གཉིས་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་གསུམ་རེས་གཟའ་སྤེན་པའི་ཕྱི་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་སྒྲོལ་མ་ལྷ་མོ་ལགས་ཀྱིས་བཀོད་སྒྲིག་གནང་བ་དང་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན།
ཐེངས་འདིའི་ལས་རིམ་ཁག་གི་ཐོག་མར་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་གསུམ་གྱི་སྔ་དྲོ་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་མོའི་དྲུང་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཐོག་རྒྱལ་སྤྱིའི་ནང་པའི་གླེང་སྟེགས་ཐོག་ལ་བཅོམ་ལྡན་འདས་ཀྱིས་གསུངས་པའི་ཆོས་འདི་ལག་ལེན་དུ་བསྐྱལ་ཏེ་སེམས་རྒྱུད་འདུལ་ཐབས་བྱེད་པ་ཡིན་ཚེ་སེམས་ལ་ཞི་བདེ་དང་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་རྒྱུ་ཡིན་པའི་བཀའ་སློབ་སྩལ་བའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དབུས་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་བོད་པའི་སློབ་གྲྭ་རྒན་བདག་ཚོས་སློབ་གྲྭའི་ནང་གསར་གཏོད་ཀྱི་རྣམ་པ་ལྡན་པའི་བྱེད་སྒོ་སྣ་ཚོགས་སྤེལ་རྒྱུ་དང་སློབ་ཕྲུག་ཚོ་བསམ་ཤེས་ཐུབ་པ་བཅས་ལ་དམིགས་ཏེ་རྒྱ་གར་དང་བལ་ཡུལ་ནང་གི་བོད་པའི་སློབ་གྲྭ་ཁག་རྒན་བདག་ཚོར་འགོ་ཁྲིད་ཀྱི་ཟབ་སྦྱོང་ཞིག་གནང་བཞིན་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གནད་དོན་གླེང་མོལ་ལེ་ཚན་ནང་ཧྥ་རན་སི་ནང་གནས་སྡོད་གནང་མཁན་ཀུན་དགའ་འོད་ཟེར་ལགས་ཀྱིས་ཕྱི་རྒྱལ་མི་རིགས་སྡོད་གནས་མེད་པའི་ཉམ་ཐག་རིགས་ལ་སྐྲ་བཞར་བའི་ལས་དོན་ཐོག་ནས་ཞབས་འདེགས་བསྒྲུབས་དང་སྒྲུབ་བཞིན་པ་མ་ཟད་རྟག་ཏུ་བོད་ཀྱི་རྒྱལ་དར་ངོ་སྤྲོད་ཞུས་པའི་ཐོག་ནས་བོད་ནང་གི་ཆབ་སྲིད་གནས་བབ་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མཛད་པ་ཁག་ངོ་སྤྲོད་གནང་བཞིན་པར་བརྟེན།

བཅོམ་ལྡན་འདས་ཀྱིས་གསུངས་པའི་ཆོས་དེ་སོ་སོས་ལག་ལེན་བསྐྱལ་ཏེ། སེམས་རྒྱུད་འདུལ་ཐབས་བྱེད་པ་ཡིན་ན་སེམས་ལ་ཞི་བདེ་ཡི། རིམ་པས་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་རྒྱུ་ཡིན་པའི་བཀའ་སྩལ་གནང་སོང། གང་ལྟར་བཅོམ་ལྡན་འདས་ཁོ་རང་གིས་གསུང་བྱོན་པ་དེ་ཡི་དེ་གིས་ང་རང་ཚོས་ལག་ལེན་བསྐྱལ་ནས། ཨ་ནི་སེམས་མ་དུལ་བ་དེ་དུལ་བར་བྱེད། མ་ཞི་བ་དེ་ཞི་བར་བྱེད། དེ་འདྲ་ཅིག་གི་ཨ་ནི། རང་ཉིད་ཀྱི་ད་བདག་ཉིད་བདག་གི་མགོན་ཡིན་ཟེར་ལབ་པ་ནང་བཞིན་ཨ་ནི་དེ་འདྲའི་བསམ་བློ་ཞིག་བཏང་ཡོང་དུས་དེ་ང་རང་རང་གི་ཉམས་མྱོང་གི་ཐོག་ནས་ད་ལོ་མང་པོ་ཞིག་འདུག་བསམ་བློ་བཏང་ཡོང་དུས་སེམས་ལ་ཆགས་སྡང་སྐྱེ་ཡག་དེ་ཧ་ལམ་མེད་པ་ཆགས་བསྡད་པ་སོགས་ཅིག་གིས་ང་རང་རང་གི་ཉམས་མྱོང་གི་ཐོག་ནས་ཡོང་བསྡད་ཡོད། དཔེར་ན་བོད་ཆ་བཞག་ན། ཅིག་དཀའ་ངལ་མང་པོ་འཕྲད་ཀྱི་ཡོད་རེད་དེ། ཅིག་དཀའ་ངལ་འཕྲད་ཡ་དེ་ཚོའི་གྲས་ལ་སྙིང་རྗེ་སྐྱེ་ཡ་ཞིག་མ་གཏོགས་ཁོང་ཁྲོ་ལངས་ཡ་ཁྱོན་ནས་མི་འདུག། དེའི་རིགས་སུ་བཅོམ་ལྡན་འདས་ཀྱི་ཆོས་ཀྱི་བསླབ་བྱ་དེ་གིས་སེམས་ལ་ཡ་ད་འགུལ་སྐྱོད་ཐེབས་པ་ཞིག་ཆགས་བསྡད་ཡོད་རེད། བྱས་ཙང་དེ་འདྲ་ཡིན་དུས། ཆོས་གྲོགས་ཚང་མ་ལ། ཅིག་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ཀྱི་སློབ་སྦྱོང་བྱས་ནས།

ག་ཏེ་ག་ཏེ་པཱ་ར་ག་ཏེ་པཱ་ར་སཾ་ག་ཏེ་བོ་དྷི་སྭཱ་ཧཱ་གསུངས་པ་ནང་བཞིན། ཐེངས་འདིའི་འཛམ་གླིང་ཞི་བདེའི་སྨོན་ལམ་གྱི་ལྷན་འཛོམས་ཀྱི་སྟེང་དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་དང། སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དང་སྐྱབས་རྗེ་བྱང་རྩེ་ཆོས་རྗེ་རིན་པོ་ཆེ་མཆོག་དང། གཞན་ཡང་ཤྲི་ལང་ཀ་དང་ཐའི་ལེན་གྱི་བླ་ཆེན་རྣམ་པ་དབུས་པའི། ལེགས་སྦྱར་དང་པཱ་ལིའི་ཆོས་བརྒྱུད་འཛིན་པའི་བླ་མ་དང་མཁས་དབང། དེ་བཞིན་དགེ་བཙུན་དང་སྐྱ་བོ་ཕོ་མོ་རྒྱལ་ཁབ་འདྲ་མིན་སུམ་ཅུ་སོ་གསུམ་ནས། ཚོགས་ཞུགས་པ་ཞལ་གྲངས་ཉིས་སྟོང་བརྒལ་བ་ཞིག་ལྷན་ཞུགས་ཀྱིས་སྨོན་ལམ་གསུང་འདོན་གནང་བའི་འདུ་འཛོམས་ཐོག་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མུ་མཐུད་བཀའ་བསྩལ་བའི་ནང། མགོན་པོ་གང་ཉིད་ལ་སྐྱབས་རྗེ་ཡོངས་འཛིན་རྣམ་པའི་བཀའ་དྲིན་ལ་བརྟེན་ནས་སློབ་ཁྲིད་གནང་སྟེ། ཉམས་མྱོང་གི་ཐོག་ནས་མིག་མཐོང་ལག་ཟིན་གྱི་སྟོང་ཉིད་ཀྱི་ལྟ་བས་སེམས་འགུལ་ཐེབས་པ་ཞིག་བྱུང་ཞིང་དེ་ལྟ་བུའི་སྟོང་ཉིད་ཀྱི་ལྟ་བ་དེ་ཐབས་བྱང་ཆུབ་ཀྱི་སེམས་ཟིན་པ་ཡིན་ན་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་པའི་རྒྱུར་འགྱུར་རྒྱུ་ཡིན་པར་བརྟེན་མགོན་པོ་གང་ཉིད་ཀྱིས་གཙོ་བོ་བྱང་ཆུབ་ཀྱི་སེམས་དང།

རྣམ་མཁྱེན་གྱི་རྒྱལ་བའི་གོ་འཕང་ཐོབ་ཡག་གི། ང་རང་ཚོས་ནམ་རྒྱུན་ཤེས་རབ་སྙིང་པོ་བཏོན་ནས་ཚིག་དེ་བཏོན་པ་ནང་བཞིན་དོན་སྒོམ་པའི་ཐོག་ནས་སོ་སོའི་སེམས་རྒྱུད་དེ་ག་ལེ་ག་ལེ་ལ་བབས་པ་དང་འགྱུར་བ་ཕྱིན་ནས་མཐར་ཨེ་ནི་ཨ། དཔེར་ན་ང་འདྲ་ཆ་བཞག་ན་ཐང་ག་རེ་ཡང་ཁ་སོ་རེ་ཕུ་གའི་ཨ།

ས་དེ་འདྲ་ཡིན་དུས་ས་ནས་སངས་རྒྱས་པའི་ཆོས་ཟེར་མཁན་དེ་ཁོ་བསམ་བློ་བཏང་ནི་འདུག་ས་ཡོད་དུས་ཁོ་ཁ་ཡོད་ལག་ཡོད་ཀྱི་སེམས་ལ་ཡང་འགྱུར་བ་དེ་ཡང་བྱེད་ཀྱི། དེ་མིན་མགོན་པོ་གང་ཉིད་ཀྱིས་བཀའ་སྩལ་བའི་ནང་བཅོམ་ལྡན་འདས་ལ་དད་པ་བྱེད་པ་ཙམ་གྱིས་མི་ཆོག་པར། གཙོ་བོ་རྒྱལ་བའི་བཀའ་བསྟན་ལ་སློབ་སྦྱོང་གིས་བསམ་བློ་བཏང་བ་ཡིན་ན། སེམས་འགུལ་ཐེབས་རྒྱུ་ཡིན་པའི་བཀའ་སྩལ་གནང་སོང། བཅོམ་ལྡན་འདས་ལ་དད་པ་གཅིག་པོ་དད་པ་བྱེད་པ་གཅིག་པོ་མ་ཡིན་པ།

ད་རེས་འཛམ་གླིང་ཞི་བདེ་ཆེད་སྨོན་ལམ་ཚོགས་འདོན་གནང་བའི་ལྷན་འཛོམས་དེའི་ནང། རྒྱ་གར་དང་ཤྲི་ལངྐ་དེ་བཞིན་ཐའི་ལེན་དང་འབར་མ། གཞན་ཡང་བཱང་ལ་དེཤ་སོགས་རྒྱལ་ཁབ་འདྲ་མིན་ཁག་བཅུ་གཅིག་ཙམ་ཞིག་གི་སྐད་ཀྱི་ཐོག་དགེ་འདུན་པའི་འཐུས་མི་རྣམ་པས་སྨོན་ལམ་ཚོགས་འདོན་གནང་སོང་ལ། ད་ལན་གོང་ས་སྐྱབས་མགོན་ཆེན་པོ་མཆོག་སྨོན་ལམ་གྱི་ཚོགས་མགོན་དུ་ཆིབས་བསྒྱུར་གནང་སྐབས་ཕེབས་ལམ་གཡས་གཡོན་དུ་ཕྱི་ནང་དད་ལྡན་སེར་སྐྱ་མི་མང་རྣམས་ཀྱིས་མགོན་པོ་གང་ཉིད་ཀྱི་གསེར་ཞལ་མཇལ་རྒྱུར་འཚང་ཁ་ཤིག་ཤིག་ངང་ཕེབས་གནང་འདུག་མཛད་འཆར་ལྟར་ན་འདི་ཚེས་ཉི་ཤུ་རྩ་ལྔ་ནས་དབུ་འཛུགས་ཀྱིས་ཉི་ཤུ་རྩ་བདུན་བར་རྒྱ་རིགས་དད་ལྡན་གྲྭ་བཙུན་རྣམས་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་དགེ་ཚུལ་སློང་གི་སྡོམ་པ་འབོགས་ཆོག་བཀའ་དྲིན་ཆེ་གནང་མཛད་ཀྱི་ཡོད་པ་རེད་འདུག་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།

ཨ་མི་རི་ཀའི་ངོས་ནས་རྒྱ་ནག་གཙོས་པའི་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གནས་སྟངས་བསྐྱར་ཞིབ་ནང་ཚུད་པའི་རྒྱལ་ཁབ་ཚང་མའི་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་དོན་དམ་གྱི་དྲི་བ་དང་བསམ་འཆར་བཏོན་རྒྱུའི་གྲ་སྒྲིག་བྱེད་བཞིན་ཡོད་ཅེས་དང་ད་དུང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་བརྩི་མེད་རྡོག་རོལ་གཏོང་བཞིན་པའི་གནས་སྟངས་ལ་ཨ་མི་རི་ཀས་དུས་རྟག་ཏུ་བློ་འཚབ་ཆེན་པོ་གནང་གི་ཡོད་པའི་སྐོར་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་ཞིག་གིས་ཡིག་ཐོག་ནས་ལན་འདེབས་གནང་ཡོད་པ་རེད།
རྒྱ་ནག་གི་བཙོན་ཁང་ནང་དུ་ཡོད་པའི་བོད་ཀྱི་ཆབ་སྲིད་ཀྱི་བཙོན་པ་དོན་རྒྱལ་ལགས་ནི་འབྲི་རུ་རྫོང་གི་བཙོན་ཁང་ནང་ནད་མནར་དྲག་པོའི་ནང་ལྷུང་ནས་གནས་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱི་བོད་དོན་ཞུ་གཏུག་ཚན་པས་བཏོན་པའི་སྙན་ཐོའི་ནང་འཁོད་འདུག་དེ་ཡང་ཆབ་སྲིད་བཙོན་པ་དོན་རྒྱལ་ལགས་ནི་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཁོང་དང་བོད་མི་གཞན་ཉི་ཤུ་རྩ་དགུ་ཡིས་འབྲི་རུ་རྫོང་གི་གཏེར་ལས་སྐོར་གྱི་གསང་བ་བཙན་བྱོལ་དུ་ཡོད་པའི་བོད་མིར་གསང་བ་ཕྱི་གྱར་བྱས་པའི་ཉེས་འཛུགས་འོག་ལོ་དེའི་ཕྱི་ཟླ་བཞི་པའི་ནང་ལ་འཛིན་བཟུང་བཙོན་འཇུག་བྱས་ཡོད་པ་རེད། ལོ་ན་ལྔ་བཅུ་ལ་སོན་པའི་དོན་རྒྱལ་ལགས་ནི་ཚོང་པ་དང། རྒྱུན་དུ་ཁོར་ཡུག་ཐོག་ཐུགས་ཁུར་ཆེན་པོ་བཞེས་མཁན་ཞིག་ཡིན་འདུག་ཁོང་འཛིན་བཟུང་བྱས་པའི་རྗེས། རྒྱུན་རིང་ཁོང་གི་གནས་སྟངས་སྐོར་གང་ཡང་ཤེས་རྟོགས་མེད་པར་གྱུར་ཡོད་པ་དང། ཁོང་ལ་བཙོན་ཁང་ནང་མནར་གཅོད་དང་ཉེས་རྡུང་ཚད་མེད་བཏང་བར་བརྟེན་ནས་ནད་མནར་དྲག་པོའི་ནང་ལྷུང་ཡོད་འདུག། རྒྱ་ནག་དམར་པོའི་གཞུང་གིས་དོན་རྒྱལ་ལགས་སུ་ད་བར་ཁྲིམས་བཤེར་དེ་འདྲ་གང་ཡང་མ་བྱས་པར་ཁྲིམས་འགལ་གྱི་ཐོག་ནས་ཁོང་འབྲི་རུ་བཙོན་ཁང་ནང་ལ་བཀག་ཉར་འོག་བཞག་ཡོད་པ་རེད། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཁོང་འཛིན་བཟུང་མ་བྱས་གོང། ཁོང་གིས་བོད་ཀྱི་ཁོར་ཡུག་གི་ཐོག་བློ་འཚབ་ཆེན་པོ་གནང་ནས་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་ལས་འགུལ་མང་པོ་སྤེལ་བའི་ཐོག་བོད་ཀྱི་ཁོར་ཡུག་ཐོག་བློ་འཚབ་ཆེན་པོ་ཡོད་པ་རྒྱུན་དུ་གསུང་མཁན་ཞིག་ཡིན་འདུག། དོན་རྒྱལ་ལགས་ནི་ནག་ཆུ་ས་ཁུལ་གྱི་འབྲི་རུ་རྫོང་གི་བསང་ཆུ་གྲོང་ཁྱེར་གྱི་བྲག་ར་གྲོང་གསེབ་ནང་སྐྱེས་པ་ཞིག་ཡིན་འདུག།
རྒྱ་གར་ནང་བདུན་ཕྲག་གཅིག་ནང་གི་ཉིན་མ་བཞི་ནང་ཏོག་དབྱིབས་གསར་པ་འགོས་མཁན་བརྒྱ་ཆ་ལྔ་བཅུ་ང་གཉིས་ཁྱབ་བརྡལ་ཆེ་རུ་ཕྱིན་ཡོད་པའི་སྐོར་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་གསུངས་འདུག་དེ་ཡང་རྒྱ་གར་ནང་ཁ་སྔོན་གཟའ་འཁོར་གཅིག་ནང་གི་གཟའ་ཟླ་བ་དང་ལྷག་པ་པ་སངས་ཉི་མ་བཅས་ཉིན་བཞི་ནང་ཏོག་དབྱིབས་གཉན་སྲིན་གསར་པ་འགོས་མཁན་མང་དུ་ཕྱིན་ཡོད་པའི་སྐོར་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་གསུངས་པ་མ་ཟད། རེས་གཟའ་སྤེན་པའི་ཉིན་རྒྱ་གར་འཕྲོད་བསྟེན་ལྷན་ཁང་གིས་རྒྱ་གར་ནང་ཉིན་གཅིག་ལ་ཏོག་དབྱིབས་གཉན་སྲིན་འགོས་པའི་མི་བདུན་བརྒྱ་ལྔ་བཅུ་ང་གཉིས་ཐོན་ཡོད་པའི་སྐོར་གསུངས་འདུག་ད་དུང་རེས་གཟའ་ཕུར་བུ་བར་དུ་རྒྱ་གར་ནང་དུ་ཏོག་དབྱིབས་གཉན་སྲིན་འགོས་པའི་ནད་པ་ཉི་ཤུ་རྩ་གཉིས་ལ་ཏོག་དབྱིབས་གཉན་སྲིན་རྣམ་པར་གྱུར་པ JN One ཟེར་བ་དེ་འགོས་ཡོད་པ་དང་དེ་དང་དུས་མཚུངས་ནད་པ་ཉི་ཤུ་རྩ་གཅིག་ནི་རྒྱ་གར་གྱི་གོ་བ་དང་ཀེ་ར་ལ་ས་ཁུལ་ནང་ནས་འགོས་ཁྱབ་བྱུང་ཡོད་པ་དང་འོན་ཀྱང་གོ་བ་ན་ཁྱབ་པའི་ཏོག་དབྱིབས་གཉན་སྲིན་དེ་ནི JN1ཟེར་བའི་གཉན་སྲིན་གསར་པ་མིན་པ་དང་གཉན་སྲིན་འགོས་པའི་ནད་པ་རྣམས་དཀའ་ངལ་གང་ཡང་མེད་པའི་ཐོག་ནས་དྲག་སྐྱེད་འགྲོ་བཞིན་ཡོད་པའི་སྐོར་རྒྱ་གར་གཞུང་གི་གནས་ཚུལ་ཡོང་ཁུངས་ཤིག་གིས་གསུངས་འདུག་ད་དུང་རྒྱ་གར་ནང་དུ་ཉིན་གཅིག་ཁོ་ནར་ཏོག་དབྱིབས་བཅུ་དགུའི་གཉན་སྲིན་འགོས་མཁན་གྱི་མི་གྲངས་དྲུག་བརྒྱ་བཞི་བཅུ་མང་དུ་ཕྱིན་ཡོད་པ་དང་དུས་མཚུངས་ཏོག་དབྱིབས་ནད་པའི་གྲངས་ཀ་ཉིན་གཅིག་གི་གོང་ལ་ཉིས་སྟོང་དྲུག་བརྒྱ་དྲུག་ཅུ་རེ་དགུ་ནས་ཉིས་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་བར་མང་དུ་ཕྱིན་ཡོད་པའི་སྐོར་རེས་གཟའ་པ་སངས་ཉིན་རྒྱ་གར་འཕྲོད་བསྟེན་ལྷན་ཁང་ནས་གསུངས་ཡོད་པ་རེད། རྒྱ་གར་ནང་དུ་དེང་སྐབས་རྣམ་པར་འགྱུར་བའི་ཏོག་དབྱིབས་གཉན་སྲིན་གསར་པ་ཁྱབ་བརྡལ་འགྲོ་བའི་རྐྱེན་གྱིས་བལ་ཡུལ་གཞུང་གིས་ཁྱིམ་མཚེས་རྒྱ་གར་ནང་གི་འགོས་ནད་ཁྱབ་འཕེལ་གནས་སྟངས་ལ་དོ་སྣང་ཆེན་པོ་གནང་བཞིན་ཡོད་པའི་སྐོར་གསུངས་ཡོད་ལ། བལ་ཡུལ་ནང་ད་ལྟའི་ཆར་ཏོག་དབྱིབས་འགོས་པ་གང་ཡང་ཐོན་མེད་ཀྱང་བརྟག་དཔྱད་བྱ་རྒྱུ་སོགས་པའི་སྔོན་འགོག་བྱ་ཐབས་རྣམས་ཉིན་ཤས་ནང་འགོ་འཛུགས་བྱ་རྒྱུའི་འཆར་གཞི་ཡོད་པ་རེད་འདུག། གཞན་ཡང་གསར་འགྱུར་ཐོག་ལ་གནས་ཚུལ་ཐོན་པར་གཞིགས་ན་རྒྱ་གར་ནང་རེས་གཟའ་མིག་དམར་ཉིན་ཏོག་དབྱིབས་གཉན་སྲིན་འགོས་པའི་མི་བརྒྱ་དང་བཞི་བཅུ་ཞེ་གཉིས་བྱུང་སྟེ་ཏོག་དབྱིབས་ནད་པ་ཁྱོན་གཅིག་སྟོང་དགུ་བརྒྱ་བདུན་ཅུ་བར་མང་དུ་ཕྱིན་ཡོད་པ་དང་རྒྱ་གར་གྱི Uttar Pradesh མངའ་སྡེ་ནས་ནད་པ་གཅིག་འདས་གྲོངས་ཕྱིན་ཡོད་པ་དང་མངའ་སྡེ་དེ་ནི་བལ་ཡུལ་དང་ས་མཚམས་འཁེལ་གྱི་ཡོད་པའི་སྐོར་བཀོད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཉི་ཧོང་གི་བློན་ཆེན་ལྷན་ཚོགས་ནས་དམག་དོན་སྔོན་རྩིས་བརྒྱ་ཆ་བཅུ་དྲུག་སྤར་ཆ་གནང་རྒྱུར་མོས་མཐུན་གནང་ཡོད་པ་དང། ལོ་རྗེས་མ་ནས་བཟུང་ཉི་ཧོང་གིས་དམག་ཆེན་གཉིས་པའི་རྗེས་སུ་བཀག་འགོག་གནང་བའི་ཚབས་ཆེའི་གོ་མཚོན་ཉོ་ཚོང་བྱ་རྒྱུ་ལྷོད་དུ་བཏང་ནས་ཉི་ཧོང་རང་ཉིད་སྲུང་སྐྱོབ་ཞེས་པའི་རྩ་འཛིན་ལ་འགྱུར་བ་བཏང་ནས་རྒྱ་ནག་དང་བྱང་ཀོ་རི་ཡ་ལ་སྙོབ་ཐུབ་པའི་མེ་ཤུགས་འཕུར་མདའ་དེ་འདྲ་འགྲེམས་འཇོག་བྱ་རྒྱུ་ཡིན་འདུག་དེ་ཡང་ཊོ་ཀྱོ་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཉི་ཧོང་གི་དམག་མིས་མཐུན་ཕྱོགས་རྒྱལ་ཁབ་ཀྱི་དམག་མི་དང་ལྷན་དུ་དམག་སྦྱོང་བྱ་རྒྱུ་དེ་མང་དུ་བཏང་ནས་བཙན་ཤེད་ཀྱི་དམག་དོན་ཐོག་ཤུགས་མང་ཙམ་བརྒྱབ་རྒྱུ་ཡིན་འདུག་ཉི་ཧོང་གིས་བདེ་སྲུང་ཐབས་ཇུས་གསར་པ་དེ་བཞིན་ལོ་གཅིག་ཙམ་གྱི་གོང་ལ་གཏན་འབེབས་གནང་བའི་ནང། སྲིད་བློན། ཕུ་མི་ཡོ་ཀི་ཤི་དཱ་ཡིས་དབུ་ཁྲིད་པའི་སྲིད་གཞུང་གིས། ཉི་ཧོང་གིས་བཟོས་པའི་གོ་མཚོན་དང་ཆ་ཤས་རྣམས་ཕྱིར་ཚོང་བྱ་རྒྱུར་ཆོག་མཆན་གནང་ཡོད་པ་དང། དེ་ནི་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་གོ་མཚོན་ཕྱིར་ཚོང་བྱ་རྒྱུར་བཀག་འགོག་རྩ་འཛིན་གྱི་ཐོག་བསྐྱར་ཞིབ་ཆེན་མོ་ཞིག་གནང་བའི་རྗེས་ད་ལན་ཐེངས་དང་པོ་ཡིན་པ་རེད། སྲིད་བློན་ཀི་ཤི་ད་མཆོག་གིས་གསར་འགོད་ལྷན་ཚོགས་སུ། ང་ཚོས་ཁྲིམས་དང་མཐུན་པའི་ཐོག་ནས་གོ་མཚོན་ཕྱིར་ཚོང་བྱ་རྒྱུའི་སྲིད་ཇུས་དེས་རང་དབང་སྲུང་སྐྱོབ་དང་རྒྱལ་སྤྱིའི་ངོས་ནས་གོ་མཚོན་བཀའ་མངགས་གནང་མཁན་རྣམས་ལ་གུ་ཡངས་ཡོང་བའི་རེ་བ་ཡོད། འོན་ཀྱང་ང་ཚོའི་ཞི་མཐུན་རིང་ལུགས་ཀྱི་རྩ་འཛིན་ལ་འགྱུར་བ་གང་ཡང་མེད་ཅེས་གསུངས་བཞག་ཉི་ཧོང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བདུན་བར་དམག་དོན་གྱི་ཐོག་ལ་ཨ་མི་རི་ཀའི་ཌོ་ལར་ཐེར་འབུམ་སུམ་བརྒྱ་ཙམ་གཏང་རྒྱུ་ཡིན་པ་དང་དེ་ནི་ལོ་གཅིག་གི་དམག་དོན་སྔོན་རྩིས་ཨ་སྒོར་ཐེར་འབུམ་དྲུག་ཅུ་རེ་བརྒྱད་བརྩིས་ནས་ལྡབ་གཅིག་ཙམ་མང་བ་ཡིན་འདུག་ལ་དེས་ཉི་ཧོང་ནི་རྒྱལ་སྤྱིའི་ནང་ནས་དམག་དོན་འགྲོ་སོང་མང་ཤོས་གཏང་མཁན་ཨ་མི་རི་ཀ་དང་རྒྱ་ནག་གི་རྗེས་སུ་ཉི་ཧོང་ཨང་གསུམ་པ་དེ་ཆགས་རྒྱུ་ཡིན་འདུག། མི་ཡན་མར་རམ་འབར་མའི་ནང་གི་རོ་ཧིན་ཇཱ་གྲངས་ཉུང་མི་རིགས་རྣམས་མི་ཚེ་གནས་བཟོད་བདེ་པོ་ཞིག་ཡོང་རྒྱུའི་རེ་བས་ཁྱིམ་མཚེས་བང་ལ་དེ་ཤི་ནང་བྲོས་བྱོལ་དུ་འགྲོ་མཁན་བཙན་ཁྲིད་བྱེད་པ་དང་བཀྲེས་ལྟོགས་སོགས་ཀྱི་དཀའ་ངལ་ནང་ལྷུང་ཡོད་པ་རེད་འདུག་དེ་ཡང་འབར་མའི་ནང་གདུག་རྩུབ་ཆེ་བའི་རྐྱེན་གྱིས་རོ་ཧིན་ཇཱ་གྲངས་ཉུང་མི་རིགས་རྣམས་མི་ཚེ་གནས་བཟོད་བདེ་པོ་ཞིག་ཡོང་བའི་རེ་བས་བང་ལ་དེ་ཤི་ནང་བྲོས་བྱོལ་དུ་འགྲོ་བཞིན་ཡོད་ཀྱང་ཁོང་ཚོ་མང་ཆེ་བ་ཉེན་ཁ་ཆེ་བའི་རྒྱ་མཚོ་བགྲོད་དགོས་པ་དང་བཀྲེས་ལྟོགས་ཀྱི་དཀའ་ངལ་བཙན་ཁྲིད་ཤོག་ཁག་གི་གདུག་རྩུབ་ཀྱི་དཀའ་ངལ་མྱོང་དགོས་པའི་ཉེན་ཁ་འཕྲད་བཞིན་ཡོད་པ་རེད་འདུག། བཱང་ལཱ་ཏེ་ཤི་ན་སྐྱབས་བཅོལ་གྱི་སྡོད་སྒར་བཅུ་གྲངས་ཤིག་ཡོད་པ་ལས་བཱང་ལཱ་ཏེ་ཤི་ཡི་ལྷོ་ཤར་ཁུལ་གྱི་ཁྲའེ་སི་སྐྱབས་བཅོལ་བའི་སྡོད་སྒར་དུ་ཡོད་པའི་མིག་མཆི་མས་ཁེངས་པའི་ལོ་ཉི་ཤུ་རྩ་བདུན་ཡིན་པའི་ཕྲུ་གུ་གཉིས་ཀྱི་ཨ་མ་རོ་ཧིན་ཇཱ་བུད་མེད་ཞིག་གིས་ཁོང་གི་ཕྲུ་གུ་གཉིས་དང་ནང་མིར་ཁ་ལག་སྟེར་རྒྱུ་མེད་པའི་དཀའ་ངལ་འགྲེལ་བརྗོད་བྱས་ཡོད་པ་མ་ཟད་རོགས་པ་ཚོས་ངའི་ཕྲུ་གུའི་མདུན་ལ་ཟས་བཟས་པའི་སྐབས་ཕྲུ་གུ་གཉིས་ཀྱིས་ངུ་བཞིན་ཡོད་པ་དང་ངས་ཕྲུ་གུ་གཉིས་ངུས་པ་བཟོད་ཐབས་མེད་པར། ང་རང་ཉིན་མཚན་མེད་པར་མིག་ཆུ་བཏོན་ནས་སྡོད་རྒྱུ་ལས་བྱེད་ཐབས་མི་འདུག་ཅེས་ཧྥ་རན་གསར་འགོད་པར་འགྲེལ་བརྗོད་བྱས་ཡོད་པ་རེད། ཁོང་ནི་ཉིས་སྟོང་བཅུ་བདུན་ལོར་འབར་མ་ནས་བྲོས་བྱོལ་དུ་ཡོང་ནས་སྐྱབས་བཅོལ་བའི་ཟློས་གར་དེ་སླེབས་པ་ཞིག་ཡིན་པ་དང་སྐྱབས་བཅོལ་བའི་སྡོད་སྒར་དེར་མཉམ་འབྲེལ་རྒྱལ་ཚོགས་ཀྱི་དགོས་མཁོའི་རོགས་རམ་མཁོ་འདོན་མི་འདང་བའི་རྐྱེན་གྱིས་སྐྱབས་བཅོལ་བ་ཚོ་ཟ་རྒྱུ་མེད་པར་གནས་ཡོད་པ་རེད་འདུག། སྦང་ལ་དེ་ཤི་ནང་རྒྱལ་ཁབ་མེད་པའི་སྐྱབས་བཅོལ་བ་ས་ཡ་གཅིག་ཙམ་གནས་སྡོད་བྱེད་བཞིན་པ་དང་དེའི་ནང་ནས་གཙོ་བོ་ཁ་ཆེ་གྲངས་ཉུང་མི་རིགས་ཡིན་ཞིང་མང་ཆེ་བ་ནི་ལོ་དྲུག་གོང་ནས་འབར་མའི་དམག་དཔུང་གིས་དྲག་གནོན་གྱི་བྱ་སྤྱོད་ལག་བསྟར་བྱས་པའི་རྐྱེན་གྱིས་སྦང་ལ་དེ་ཤི་ནང་བྲོས་བྱོལ་དུ་ཡོང་བ་ཡིན་ན་ཡང་སྐྱབས་བཅོལ་བའི་སྡོད་ཁང་བཅུ་ཕྲག་དེ་དག་ནང་གྱེན་ལོག་ཤོག་ཁག་གི་འཐབ་འཁྲུག་གི་གཡུལ་ས་ཞིག་ཏུ་འགྱུར་བཞིན་པར་བརྟེན་ནས་སྐྱབས་བཅོལ་གྱི་སྡོད་ཁང་དེ་དག་ནས་རོ་ཧིན་ཇཱ་བརྒྱ་གྲངས་སླར་ཡང་ཨིན་རྡོ་ནི་ཤི་ཡ་དང་མ་ལེ་ཤི་ཡའི་ནང་བྲོས་བྱོལ་དུ་འགྲོ་བཞིན་ཡོད་པ་རེད་འདུག།
ཐའེ་ཝན་གྱི་རྒྱལ་ཡོངས་འོས་བསྡུ་ཆེན་མོ་སླེབས་ལ་ཉེ་བའི་སྐབས་འདིར། རྒྱ་ནག་གིས་ཐའེ་ཝན་མཚོ་གླིང་ཁུལ་དྲག་པོའི་དམག་མིའི་ལས་འགུལ་སྤེལ་རྒྱུ་དེ་མང་དུ་བཏང་བཞིན་ཡིན་འདུག་དེ་ཡང་ཐའེ་པེ་ནས་རུའེ་ར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཐའེ་ཝན་གྱི་འོས་བསྡུ་ཆེན་མོ་སླེབས་པར་བདུན་ཕྲག་གསུམ་ཙམ་ལས་མེད་ཀྱང། རྒྱ་ནག་གིས་ཚོར་བ་རྣོ་བའི་རྒྱ་མཚོའི་ས་མཚམས་ཀྱི་གཞུང་ཐིག་བརྒལ་ནས་ཐའེ་ཝན་མཚོ་གླིང་ཁུལ་དུ་དམག་དོན་ལས་འགུལ་མུ་མཐུད་ནས་སྤེལ་བཞིན་ཡིན་པ་ཐའེ་ཝན་གྱིས་བཤད་འདུག་ལ། དེ་རིང་རེས་གཟའ་སྤེན་པའི་ཉིན་ཡང། རྒྱ་ནག་གི་དམག་མིའི་གནམ་གྲུ་དང་དམག་གྲུ་མང་པོས་ཐའེ་ཝན་མཚོ་གླིང་ཁུལ་དུ་དམག་དོན་ལས་འགུལ་སྤེལ་ཡོད་འདུག་རྒྱ་ནག་གིས་ཐའེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་པར་བཤད་ནས། འདས་པའི་ལོ་བཞི་ཙམ་ནས་བཟུང་རྒྱ་ནག་གི་དམག་མིས་ཐའེ་ཝན་མཚོ་གླིང་ཁུལ་དུ་དམག་སྦྱོང་བྱེད་པ་དང་སྐོར་གཡེང་བརྒྱབ་པ། མྱུལ་ཞིབ་བྱེད་པ་སོགས་ཆར་ཅན་བྱ་བཞིན་ཡིན་འདུག་ཟླ་བ་རྗེས་མར་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐའེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་ཀྱི་རྒྱལ་ཡོངས་འོས་བསྡུ་གནང་གཏན་འཁེལ་ཡོད་པ་རེད། མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་བྱས་པའི་མཇུག་འབྲས་སུ་རྒྱ་ནག་གིས་ཁ་བྲལ་རིང་ལུགས་པ་ཞིག་ལ་ངོས་འཛིན་བྱ་བཞིན་པའི་ཐེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གྱི་འོས་མི། ལའེ་ཆིང་ཏེ་ལ་སྲིད་འཛིན་གྱི་འོས་བསྡུའི་རྒྱལ་ཁ་ཐོབ་པའི་རེ་བ་ཆེན་པོ་ཡོད་འདུག་ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་པར་གཞིགས་ན་རེས་གཟའ་སྤེན་པའི་ཉིན་གུང་ཆུ་ཚོད་གཅིག་དང་ཕྱེད་ཀ་ཙམ་ནས་བཟུང་རྒྱ་ནག་གི་གནམ་དམག་གནམ་གྲུ། J-10། དང J-11། J-16། རྟགས་ཅན་གྱིས་ཐའེ་ཝན་གྱི་བྱང་ཕྱོགས་དང་དབུས་ཕྱོགས། དེ་བཞིན། ལྷོ་ནུབ་ཀྱི་མཁའ་དབྱིངས་སུ་སྐོར་གཡེང་བྱ་བཞིན་པ་ཤེས་རྟོགས་བྱུང་འདུག་ལ། རྒྱ་ནག་གི་གནམ་དམག་གནམ་གྲུ་བཅུ་དང་དམག་གྲུ་བཅས་ཀྱིས་རྒྱ་མཚོའི་གཞུང་ཐིག་བརྒལ་ནས་ཐའེ་ཝན་མཚོ་གླིང་གི་ཕྱོགས་སུ་སྐོར་གཡེང་བྱས་ཡོད་པ་དང། དེའི་ཡ་ལན་དུ། ཐའེ་ཝན་གྱིས་ཉེན་བརྡ་གཏོང་མཁན་གྱི་གནམ་དམག་གནམ་གྲུ་བཏང་ཡོད་ལུགས་ཐའེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་བཞག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན། དབུས་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་བོད་པའི་སློབ་གྲྭའི་རྒན་བདག་ཚོས་སློབ་གྲྭའི་ནང་གསར་གཏོད་ཀྱི་རྣམ་པ་ལྡན་པའི་བྱེད་སྒོ་སྣ་ཚོགས་སྤེལ་རྒྱུ་དང་སློབ་ཕྲུག་ཚོ་བསམ་ཤེས་ཐུབ་པ་བཅས་ལ་དམིགས་ཏེ་རྒྱ་གར་དང་བལ་ཡུལ་ནང་གི་བོད་པའི་སློབ་གྲྭ་ཁག་རྒན་བདག་ཚོར་འགོ་ཁྲིད་ཀྱི་ཟབ་སྦྱོང་ཞིག་གནང་བཞིན་པའི་སྐོར་གསར་འགོད་པ་བློ་བེ་ལགས་ཀྱིས་བཏང་གནང་བའི་གནས་ཚུལ་འདི་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་གོ་སྒྲིག་གནང་སྟེ་རྒྱ་གར་དང་བལ་ཡུལ་ནང་གི་བཙན་བྱོལ་བོད་མི་གི་གཏན་ཉིན་སློབ་གྲྭ་ཁག་བཅུ་དྲུག་གི་ཁོངས་ནས། རྒན་བདག་སློབ་ཕྲུག་བཞི་བཅུ་ཞེ་བཞི་དང་སྣེ་ཁྲིད་དགེ་རྒན་བཅུ་དྲུག་བཅས་ལ་བཞུགས་སྒར་ཉེ་འཁྲིས་སཱ་རཱ་མཐོ་སློབ་ཏུ། སྤྱི་ཟླ་བཅུ་གཉིས་བ་གི་ཚེས་བ་ཉེར་གཅིག་ནས་ཉེར་བདུན་གི་བར་ར་འགོ་ཁྲིད་དུ་ཟབ་སྦྱོང་གནང་གི་ཡོད་པ་དང། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་འགན་འཛིན་བསྟན་འཛིན་རྡོ་རྗེ་ལགས་ནས། ཟབ་སྦྱོང་གི་དམིགས་ཡུལ་ནི་སློབ་གྲྭ་ཁག་གི་རྒན་བདག་རྣམ་པས་སློབ་གྲྭའི་ནང་ང་གསར་གཏོད་ཀྱི་རང་བཞིན་ལྡན་པ་གི་བྱེད་སྒོ་སྣ་ཚོགས་སྤེལ་ཐུབ་པ་དང། འགོ་ཁྲིད་ཀྱི་ནུས་པ་གོང་མཐོར་འགྲོ་བ།

སློབ་ཕྲུག་གི་ནང་བོད་ཕྲུག་ལས་ཡུལ་མི་གི་སློབ་ཕྲུག་མང་བར་ཡོད་པ་སོགས་ཀྱིས་ཁོ་ཚོའི་གནས་ཚུལ་ཧ་གོ་ཐབས་དང་གལ་ཏེ་ཕན་ཚུན་རྩོད་རྙོག་གི་རིགས་བྱུང་ན་དཀའ་ངལ་སེལ་ཐབས་སུ་ཟབ་སྦྱོང་འདིས་ཕན་ཐོགས་འབྱུང་གི་འདུག་ཅེས་འགྲེལ་བརྗོད་གནང་སོང། གཅིག་ལ་ང་ཚོ་སློབ་གྲྭ་ལ་ཡིན་ན་ད་ར་བོད་པའི་སྤུ་གུ་ལས་རྒྱ་གར་སྤུ་གུ་མང་ཡ་ར་འདི་ཡིན་འདུག་ག་ལ་ད་ང་ཚོ་བོད་པ་བོད་པ་ད་ང་བོད་པ་ཡིན་པའི་ཆ་ནས་ར་རྒྱ་གར་སྤུ་གུ་གི་གནས་སྟངས་བཅས་ཡོད་ར་ཁོ་རང་ཚོས་ཁོ་ཚོའི་གནས་སྟངས་འདི་མགོ་ཚོས་པ་བྱས་ནས་ཨ་ནི་གན་ད་ཁོ་རང་རྣམ་པ་ནས་ད་དཀའ་ངལ་འདི་ག་འདྲས། མེད་པ་བཟོ་ཐུབ་པ་བྱེད་དགོས་འདུག་དེ་འདྲའི་དེ་འདྲའི་སྐོར་ལ training ལབ་ཟེར་ངས་འོ་དེ་དངོས་གནས་ད་ཕན་ཐོགས་ཆེན་པོ་རེད་གསུངས། གཞན་ཡང་མ་སུ་རི་བོད་ཁྱིམ་གྱི་རྒན་བདག་བསྟན་འཛིན་ཆོས་ལྡན་ལགས་ནས་མ་སུ་རི་བོད་ཁྱིམ་གྱི་གནས་སྟངས་སྔ་མོ་དང་བསྡུར་ན་སློབ་སྦྱོང་དང་སྤྱོད་ལམ་གང་གི་ཆ་ནས་ཡར་རྒྱས་སུ་ཕྱིན་ཡོད་པ་ནི། སྤྱི་ལོ་ཉིས་སྟོང་ཉི་ཤུ་ལོ་དང་ཉེར་གཅིག་ལོ་བཅས་སུ་རིམ་པར་སྲིད་སྐྱོང་གི་བྱ་དགའ་དང་དགའ་ལྡན་ཕོ་བྲང་གི་བྱ་དགའ་ལེན་མི་ཧ་ཅང་མང་པོ་བྱུང་ཡོད་ཅིང། འགོ་ཁྲིད་ཟབ་སྦྱོང་དེ་ཕན་ཚུན་འབྲེལ་ལམ་གྱི་སྦྱོང་བརྡར་ཡར་རྒྱས་སུ་འགྲོ་བ་དང། འགན་ལེན་དང་མཉམ་རུབ་ཀྱི་ལས་ཀ་བྱེད་སྟངས་བཅས་ལ་ཕན་ཐོགས་འབྱུང་གི་འདུག་ནའང། ང་རང་གི་བསམ་པར་ཟབ་སྦྱོང་འདིར་དགག་ཕྱོགས་དང་སྒྲུབ་ཕྱོགས་གཉིས་ཀ་གི་ཆ་ནས་བགྲོ་གླེང་གི་རྣམ་པ་དགོས་ངེས་ཅན་དུ་མཐོང་གི་འདུག་ཅེས་འགྲེལ་བརྗོད་གནང་སོང། ང་རང་ཐོག་ནས་ད་ལྟ་འདི་ལ་འགོ་ཁྲིད་ཟབ་སྦྱོང་ནང་ལ་ད་འདིས་ང་ཚོ་ད་འགྲོ་དུས་ལ་ན་ད་ང་ཚོ་བགྲོ་གླེང་འགྲོ། ད་ང་ཚོ་བརྗོད་གཞི་གཅིག་སྒང་ལ་ད་ང་ཚོ་དགག་ཕྱོགས་དང་སྒྲུབ་ཕྱོགས་ལའང་བགྲོ་གླེང་འདི་ཨ་ནི་མི་འདུག་ད་བགྲོ་གླེང་འགྲོ་བ་ཅིག་ཡོད་ན་ཨ་ནི་ང་ཚོ་དཔེ་ཡག་པོ་བྱུང་ས་རེད་བསམ་གྱི་འདུག་ད།
བལ་བོ་རྒྱལ་ཁབ་ནང་གི་རྣམ་རྒྱལ་མཐོ་སློབ་ཀྱི་སློབ་ཕྲུག་ཟླ་བ་སྒྲོལ་མ་ལགས་ནས། མོ་རང་ཟབ་སྦྱོང་དུ་མ་ཟད་རྒྱ་གར་ནང་ཐེངས་མ་དང་པོ་སླེབས་པ་ཡིན་པས། ཟབ་སྦྱོང་དུ་ཧ་མ་གོ་བ་གི་གནས་ཚུལ་ཕན་ཐོགས་ཅན་མང་བོ་ཤེས་ཐུབ་པ་དང། ལྷག་པར་ཕྲུ་གུ་ཚོའི་ནང་མྱོས་རྫས་སྤྱོད་པ་ལྟ་བུ་གི་དཀའ་ངལ་གྱི་རིགས་བྱུང་ན། དྲག་འཇིགས་དང་ཉེས་རྡུང་སོགས་མི་བྱེད་པར་འཚེ་བ་མེད་པ་གི་ལམ་ནས་འབྲེལ་བ་གནང་སྟེ། དཀའ་ངལ་སེལ་ཐབས་དང་ཕྲུ་གུའི་དཀའ་ངལ་རྒྱུས་ལོན་གྱི་ཐབས་ལམ་སོགས་བསླབས་བྱུང་བ་ཕན་ཐོགས་ཆེན་པོ་དང། ང་ཚོའི་སློབ་གྲྭར་བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་ཀྱི་ཆེད་བོད་ཀྱི་སྐད་ཡིག་ངེས་པར་ཤེས་དགོས་པ་བཞིན། ང་རང་གི་དམིགས་ཡུལ་ཀྱང་མ་འོངས་པར་བོད་གཞུང་ལ་གང་ཐུབ་རོགས་པ་བྱེད་འདོད་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ང་ཚོ་སློབ་གྲྭ་ལ་ད་བོད་སྐད་ཡིན་གྱི་མིན་གྱི་ཤེས་དགོས་ར། ད་དེ་ན་ང་ང་རང་གི་དཔེ་བྱ་བ་ཡིན་ན་ད་རྗེས་མ་ཆེན་པོ་བྱེ་ཡི་ར་ར་སོ་སོ་ད་ཆེན་པོ་བྱ་དམིགས་ཡུལ་འགྲོ་ཡོད་ན་ད་ད་བོད་ཀྱི་གང་ལ་བོད་ཀྱི་གཞུང་ལ་དེ་རོགས་པ་བྱེད་ཡོད་ར་དེ་རང་རེད་དམིགས་ཡུལ་དེ་དེ་རང་རེད། ཤེས་རིག་ལས་ཁུངས་ནས་དགའ་འདག་རྣམ་པར་སྤེལ་བཞིན་པ་གི་ཉི་མ་བདུན་གི་ཟབ་སྦྱོང་དེར། འགོ་ཁྲིད་ལ་དགོས་མཁོ་ཆེ་བ་གི་བརྗོད་གཞི་ཁག་དང་འགོ་ཁྲིད་གི་འཇོན་ཐང་དང་འབྲེལ་བ་གི་འབྲེལ་ལམ་དང་གསར་གཏོད་ཀྱི་ཐབས་ལམ། དམངས་གཙོའི་འཕེལ་རིམ་དང་དབུ་མའི་ལམ་ཕོ་མོ་འདྲ་མཉམ། དྲ་རྒྱ་དང་འབྲེལ་བ་གི་ཉེན་སྲུང་གི་རིགས་དང་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་ངོ་སྤྲོད། བོད་མིའི་འགོ་ཁྲིད་གོང་ས་མཆོག་གི་ཡིག་ཚགས་ཁང་དུ་གཟིགས་སྐོར་སོགས་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བུད་མེད་ཞིག་གིས་ཉམ་ཐག་དབུལ་ཕོངས་ལྔ་བརྒྱ་ཙམ་ལ་རིན་པ་མེད་པའི་ཐོག་ནས་སྐྲ་བཞར་གྱི་ལས་དོན་བསྒྲུབས་པ། དེ་ཡང་ཧྥ་རན་སི་ནང་ལ་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་སྐྱབས་བཅོལ་ལ་འབྱོར་ཏེ་ཉིས་སྟོང་བཅུ་དྲུག་ལོ་ནས་བཟུང་ད་བར་ལོ་ངོ་བདུན་ཙམ་གྱི་རིང་ལ་བུད་མེད་སྐྱབས་བཅོལ་བ་དང་ཕྱི་རྒྱལ་མི་རིགས་སྡོད་གནས་མེད་པའི་དབུལ་ཕོངས་རིགས་ལ་སྐྲ་བཞར་གྱི་ལས་དོན་ཐོག་ཞབས་འདེགས་བསྒྲུབས་དང་སྒྲུབ་བཞིན་པ་ཀུན་དགའ་འོད་ཟེར་ལགས་ཀྱིས་ད་བར་ཉམ་ཐག་མི་གྲངས་ལྔ་བརྒྱ་བརྒལ་བར་སྐྲ་བཟོའི་མཛེས་བཅོས་བྱས་ཡོད་པ་དང། ཁོང་གིས་རྟག་ཏུ་བོད་ཀྱི་རྒྱལ་དར་གྱི་ངོ་སྤྲོད་ཞུས་པའི་ཐོག་བོད་ནང་གི་ཆབ་སྲིད་ཀྱི་གནས་བབ་དང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཛད་པ་ཁག་གི་སྐོར་ངོ་སྤྲོད་གནང་བཞིན་ཡོད་འདུག་ཐེངས་འདིའི་གནད་དོན་གླེང་མོལ་གྱི་ལས་རིམ་ནང། ཀུན་དགའ་འོད་ཟེར་ལགས་ཀྱིས་སྤྱི་ཚོགས་ཞབས་ཞུའི་ལས་དོན་གྱི་སྐོར་ལ་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང།
རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནས་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན།
དེ་ང་ཚོའི་ལས་རིམ་དེའི་ཐོག་ལ་ད་ལྟ France ནང་ལ་གཞི་རྟེན་བྱས་པ་ཨ་ནི། མཛེས་བཟོའི་སྐྲ་བཞར་གི་ཐོག་ལ་ཡང་ཕྱག་ལས་གནང་མཁན་ཀུན་དགའ་འོད་ཟེར་ལགས་གདན་འདྲེན་ཞུས་ཡོད་ཀུན་དགའ་འོད་ཟེར་ལགས་ད་ལྟ་སྤྱིར་བཏང་ནས་ད France ནང་ལོགས་ལ་ཡ། སྤྱིར་བཏང་མཛེས་བཟོའི་གི་ལས་ལ་གཉེར་བ་ཙམ་མ་ཡིན་པ་ཡང་དུ་བ་སྤྱི་ཚོགས་ཞབས་ཞུ་ལ་སོགས་པ་དེ་འདྲའི་ལས་དོན་མང་པོ་ཅིག་གནང་ཞུ་གི་འདུག་བྱེད་དུས་ཙམ་པ་དེ་རིང་ང་ཚོའི་ལས་རིམ་དེའི་ཐོག་ནས་ཀུན་དགའ་ལགས་ཀྱིས་ཨ་ནི། མི་ཚེའི་ནང་གི་ད། ཅིག་ཉམས་མྱོང་རེད་ལྷག་པར་དུ་སྤྱི་ཚོགས་ཞབས་ཞུའི་གི་ལས་དོན་ཐོག་ལ་ཡ།

ཅིག་མི་ལ་སྐྲ་བྲེག་ཡ་ལ་སོགས་པ་དང་རོགས་པ་བྱེད་ཡ་ལ་སོགས་པ་དང་དེ་འདྲས་བྱེད། ཨ་ནི་འདི་ཨ་ནི་ང་རང་གི་འདི་གོམས་གཤིས་འདི་ང་རང་ཆུང་ཆུང་ནས་བཟུང་ནས་ད་ང་རང་ཕ་མ་གྱི་ཅིག་གི་མི་དེ་ཚོ་ལ་ཅིག་དཀའ་ངལ་ཡོད་པ་དེ་ཚོ་ལ་ཅིག་སོ་སོ་ཏིས་ཅིག་ལྟོ་གོས་འགྲིག་ཙམ་ཞིག་བྱུང་སོང་ན་ག་དུས་ཡིན་ན་ཅིག་མི་སྐྱོ་པོ་དེ་ཚོ་ལ་ཅིག་གི་རོགས་པ་བྱེད་ཡ་དང་དེ་འདྲས་ལ་ཁྱོད་རང་གིས་ག་དུས་ན་འབད་བརྩོན་བྱེད་དགོས་རེད་དེ་འདྲས་ལ་ནི་ཕ་མ་གི་བསླབ་བྱ་དེ་ནི་མང་པོ་བཏང་མྱོང་ར་བ། ཐབས་རེད། དེ་དང་མཉམ་དུ་ལ་ཨ་ནི་སྐྱབས་མགོན་རིན་པོ་ཆེ་ཡི་ག་དུས་ཡིན་ནའང་བཀའ་སློབ་ཉན་གྱི་ཡོད་ཨ་ནི་ག་དུས་ཡིན་ན་ང་ཚོ་མི་སོ་སོ་དང་སོ་སོའི་འདྲ་བའི་ཀྱི་མི་མི་རིགས་ཆ་ཚང་གཅིག་གྱུར་གྱི་འདུ་ཤེས་དེ་ག་དུས་ཡིན་ན་ང་རང་ཚོ་གི་སེམས་པ་ལ་བཞག་དགོས་རེད་ད། མི་གཅིག་ལ་གཅིག་དབྱེ་འབྱེད་མ་བྱེད་པ་བྱས་མི་ཚང་མ་གཅིག་ནང་བཞིན་གྱི་སོ་སོ་གྱི་ལངས། ལགས། མི་ཚང་མ་གཅིག་གིས་གཅིག་གྱུར་གྱི་འདུ་ཤེས་ཤིག་བཞག་ནས་སོ་སོ་ང་རང་ཚོ་གིས་གཅིག་ག་རེ་ལབ་དགོས་རེད་ད་གཅིག་གིས་ཐུན་མོང་མ་ཡིན་པའི་སེམས་ཅན་ཐམས་ཅད་ལ་སེམས་ཅན་ཐམས་ཅད་ཕ་མ་མ་བྱས་པ་གཅིག་ཀྱང་མེད་ལབ་ང་རང་ཚོ་ནང་ཆོས་ནང་ལ་ཡོད་པ་ནང་བཞིན་གྱིས་ཚང་མ་གཅིག་གྱུར་གྱི་འདུ་ཤེས་བཞག་བྱས་ནས་ཡང་ནས་གཅིག་མི་ལ་ཕན་སེམས་བྱས་ཡ་དང་རོགས་པ་བྱས་ཡ་གང་ཐུབ་ཐུབ་ཀྱིས་སོ་སོ་འཇོན་ཚད་དཔོག་ཚོད་ཀྱིས་གཅིག་བྱས་ཡ་དེ་ང་རང་ཚོ་བོད་པ་གྱི་གོམས་གཤིས་རེད་ད་ལབ་ག་དུས་ཡིན་ན་དེ་འདྲའི་གསུངས་དུས་ག་སུ་ལ་འདི་ཡིས་ང་རང་གི་དཔེ་ཚོར་བ་ལ་དཔེ་རྒྱལ་བ་རིན་པོ་ཆེ་གི་སྐུ་ནས་བཀའ་སློབ་དེ་འདྲའི་གནང་བ་དེ་ང་རང་དཔེ་ག་དུས་ཡིན་ན་ཅིག་ད་ང་རང་གི་ཨ་ཡོད་ཅིག་གང་ཐུབ་ཐུབ་ཅིག་བྱས་ནས་འབད་བརྩོན་ཞིག་ཡོད་ལ། ད་ལྟ་མི་གཞན་པ་ལ་རོགས་པ་བྱེད་ཟེར་ཡག་གི་ལས་ཀ་ག་རེ་ག་རེ་གནང་གི་ཡོད་རེད་ག་འདྲའི་འདྲ་པོ་རེད་ད་འདི་ངོ་སྤྲོད་འདི་རྒྱས་བཤད་འདྲ་པོ་ཞིག་གནང་དང་འགྲེལ་བཤད་འདྲ་པོ་ཞིག། ཨ་ལས་ལགས་སོ་ད་ད་ལྟ་ཉིད་ཀྱིས་ང་རང་གིས་ལས་ཀ་བྱས་ཏེ་དང་པོ་ང་རང་ཚུར་བྱོན་ང་རང་ལས་ཀ་ཉི་མ་ལྔ་ང་ལས་ཀ་བྱེད་དགོས་རེད་བ་མི་བ་ལས་ཀ་བྱས་སྦྱིན་བདག་ཞུ་བ་ལས་ཀ་བྱས་ཨ་ནི་ང་ཉི་མ་གཉིས་རང་གིས་གུང་སེང་ཡོད་ཨ་ནི་ཉི་མ་གཉིས་གུང་སེང་དེ་ལ་ཨ་ནི་ང་རང་གིས་དུས་ཚོད་ལྟ་བྱེད་བྱེད་ནས་ང་རང་གིས་འདུག་བྱེད་བྱེད་ནས་ད་ཁོ་རང་ཚོ་གིས་སྡེ་བ་ལ་མིའི་ཁང་པ་སོ་སོ་ཆུ་གཤོང་ན་དེ་ནས་ད homeless དང་དེ་འདྲས་མང་པོ་འདུག་ཨ།

ང་རང་གི། གུང་སེང་དུས་ཚོད་ཡོད་རེད་བ་ཉི་མ་གཉིས། ལགས་རེད།
འདི་ལ་ཨ་ནི། འདི་ལ་ཨ་ནི་ལས་ཀ་བྱས། ཨ་ནི་འདི་ལ་ལས་ཀ་བྱས་རྗེས་ང་ལ་དངུལ་ཞིག་རག་ཡོད་བ། ལགས་རེད། ཨ་ནི་དངུལ་དེ་ཨ་ནི་ངས་ཀྱིས་ཁོང་ཚོ་ལ་ཨ་ནི་སྐྱབས་མགོན་རིན་པོ་ཆེ་གྱི་མཚན་གྱི་ཐོག་ནས་ཁོང་ཚོ་ལ་ཨ་ནི། འདུག་བྱས་ནས་སྦྱིན་པ་འདྲ་བོ་ད་ང་རང་གི་ཏིས་ཏིས་དེ་འདྲས་ཡིན། འདི་དེ་སྐྱབས་མགོན་རིན་པོ་ཆེ་གྱི་དེ་འདྲས་མཚན་གྱི་ཐོག་ནས་ཁོང་ཚོ་ལ་སྦྱིན་པ་འདྲ་བོ་དེ་འདྲས་ཁ་ལག་འདྲ་བོ་དེ་འདྲས་ཉོས་ཅ་ལག་འདྲ་བོ་དང་དེ་འདྲས་ངས་ཀྱིས་ཏིས་ཏིས་དེ་འདྲས་བྱིན་ཡོད་ལ།

འདྲ་རེད། ཁོང་ཚོས་དངོས་ཡོད་གླེང་གི་ཡོད་ཁྱོད་དེ་ག་རེ་བྱེད་ནི་དེ་ནས་ང་ལ་ཡོད་ཡ་དེ་ང་ང་དེ་སླེབས་ཡ་དེ་ངས་ཁྱོད་རང་ཚོ་ལ་ང་རང་དུས་ཚོད་ཤི་དེ་ང་དེ་ཁྱོད་རང་སེམས་ཁྲལ་གད་དགུ་བྱེད་དགོས་མེད་ལ་ངས་ཅིག་གི་ངོས་བརྙན་ཐུང་ཅིག་རྒྱབ་ན་དཔེར་ན་བརྙན་ཐུང་ཅིག་བཟོས་ན་དཔེར་ཁོ་རང་སྐད་ཆ་དྲིས་ཡོད་བ་ང་བཟོས་ན་འགྲིག་གི་རེད་པས་ཟེར་བ། ང་བཟོས་ན་འགྲིག་གི་རེད་པས་ང་དེ་སླེབས་ཡ་དེ་དཔེ་ཁྱོད་རང་ཚོ་ཅིག་ཕན་ཅིག་ཐོགས་ན་བསམ་ནས་ང་སླེབས་ཀྱི་ཡོད་ཨ་ནི་ཁོ་རང་ཚོ་ཚུར་ལབ་ཡོད་འདུག་ཨ་ནི་རོགས་པ་བྱེད་དེ་རེད་ཨ་ནི་ཁོ་རང་ཁྱོད་རང་དེ་ལ་སླེབས་ཡ་དེ་ཁྱོད་རང་དཀོན་མཆོག་ལ་ཁྱོད་རང་ཡིད་ཆེས་བྱེད་ཀྱི་ཡོད་རེད། དཀོན་མཆོག་ལ་ཡིད་ཆེས་བྱས་ནས་ང་རང་ཚོ་ལ་ཁྱོད་ཀྱི་དུས་ཚོད་སྟོན་པ་མ་ཟད་ཁྱོད་ཀྱིས་ང་ཚོའི་རྩ་ནས་དངུལ་བུད་ལེན་གྱི་ཡོད་མ་རེད་དེ་ཁྱོད་རང་དཀོན་མཆོག་ལ་བསམ་བློ་བཏང་ང་ཚོ་ལ་སྐྱིད་པོ་ཅིག་ཡོང་ན་བསམ་ནས་ཁྱོད་རང་གིས་དེ་འདྲས་སླེབས་ཀྱི་ཡོད་རེད་ཨ་ནི་དེ་སོང་ཙང་ཁྱོད་རང་ཐུགས་རྗེ་ཆེ་ལབ་ཡོད་འདུག་རོགས་ཨ་ནི་ང་དེ་དཔེ་སེམས་པ་ལ་དཔེ་མི་སྲིད་པའི་ཚོར་ཤུགས་ཆེན་པོ་ཞིག་སླེབས་ཟེར་རོགས་ཨ། ཁོ་རང་ཚོར་ཚུར་འདི་ལ་ཡོད་དོ། ད་ལྟ་དེ་དཔེར་ན་ད་ལྟ་སྦྱིན་པ་བཏང་ཟེར་ཡ་འདྲ་བོ་ད་ལྟ་དེ་ལས་ཀ་དེ་ཚོ་མང་པོ་ཞིག་ཡོད་རེད་གཅིག་ནི་དེ་རེད་གཉིས་ནས་ད་ལྟ་ད་རོགས་པ་བྱས་དུས་ཙམ་པ་ད་ལྟ་རྒན་གྱིས་གསུངས་ཡ་ནང་བཞིན་ཁོ་ཚོ་ཁག་གཅིག་གིས་དོགས་ཟོན་བྱེད་ཀྱི་འདུག་སི་ལར་དང་པོ་འདུག་བ་དོགས་ཟོན་བྱེད་ཡ་གཞུག་གུ་དགའ་པོ་བྱེད་ཀྱི་ཟེར་དེ་ཚོ་ལོ་རྒྱུས་འདྲ་བོ་དེ་འདྲ་མི་ཁ་ཤས་ཅིག་སྐོར་ལ་གཅིག་དོན་རྐྱེན་དེ་འདྲ་ག་རེ་ག་རེ་བྱུང་ཡོད་མེད་དེ་འདྲ་ཞིག་དྲན་གསོ་ཞིག་གནང་དང། ཨ་ལས། ད་དཀའ་བའི་དཀའ་བའི་ཉིན་ཞིག་ད་ཁོ་རང་ཟུར་ལས་ཡ་ཅིག་གིས་དེ་སྤངས་ཏེ་བསྐྱལ་ནས་ཁོ་ག་ང་ལ་ག་རེ་བྱེད་ཀྱི་ཡོད་རེད་བསམ་ཡས་བྱོས་བ། བུད་དྲ་གྲོགས་ཞིག་རྒྱབ་བྱས་ནས་ཁོ་ག་རེ་ན་བླུགས་ཡས་རེད་ཅིག་ད་ལྟ་བཟང་གིས་དེ་སོ་ཤལ་མི་ཌི་ཡ་མང་པོ་བྱོས་རོགས་བ། དེ་འདྲ་ན་ཁོ་རང་ཁོ་རང་ལ་མིང་རག་ཡས་འདྲ་བོ་དང་ད་ཁོ་རང་ཁོ་རང་ལ་དེ་འདྲ་ཞིག་བྱེད་ཡས་རེད་བསམ་ནས་ཁོ་རང་ཚོ་དེ་ག་རེ་བྱེད་ནས་ང་དེ་བྱེད་ཀྱི་ཡོད་རེད་བསམ་གྱི་ཡོད་ཟེར་བ། ད་ནི་ང་དེ་འདྲ་གས་མིན་ད་ཟེར་ལབ་ཡོད་ང་ག་ལབ་ན་ང་རང་བི་ཁྱོད་རང་ཚོ་འདྲ་སྐྱབས་བཅོལ་ཅིག་ཡིན་ལབ་ཡོད་ལ། ང་ལ་ང་སྐྱབས་བཅོལ་ཅིག་ང་ང་བི་ཧོམ་ལེས་ཡིན་ལབ་ཡོད་ད་ང་སྐད་ཆ་དྲང་པོ་བཤད་ན་རོ། ལ་རེད། ང་རང་བི་མི་རོ་ང་རང་ང་ལ་རྒྱལ་ཁབ་དང་ང་རང་ང་བོད་ང་བི་ང་ག་ལབ་དགོས་ད་བོད་པ་ཅིག་ཡིན་ཏེ་ང་རང་རང་ང་ཚོ་བི་ལུང་པ་ཤོར་ནས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལ་ཁྱོད་རང་ཚོ་འདྲ་ང་གཅིག་པ་ང་མིན་ལ་རོ་སྐྱབས་བཅོལ་བྱས་བསྡད་ཡོད་ཧོམ་ལེས་ཡིན་ལབ་ཡོད་རོ། ཁྱོད་རང་ཚོ་ཡིན་ན་ལུང་པ་ཅིག་སྟོན་ཡས་ཡོད་རེད་ང་ལུང་པ་སྟོན་ཡས་མེད་ལབ་ཡོད་རོ། ཡ་མི་གི་དེ་གྲོགས་གཅིག་ནས་དེ་འདྲས་ང་གཅིག་པ་ཡིན་ཁྱོད་རང་ཚོ་ལ་མི་གཅིག་གི་གཅིག་གྱུར་ཡིན་དང་ང་བོད་མི་དེ་འདྲས་གཅིག་ཡིན་ཡང་ན་ང་དེ་འདྲས་གཅིག་ནས་སླེབས་ཡོད་ཨ་ནི་ང་རང་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་གཉིས་གཅིག་ཁྱོད་རང་ཚོ་ལ་ཕན་ཐོགས་ཡས་དང་ཨ་ནི་གཅིག་དེ་དང་མཉམ་དུ་ལ་ཨ་ནི་གཉིས་བོད་ཀྱི་འདི་ང་དེ་བོད་པ་ཡིན་དེ་གཉིས་ཀྱི་བོད་ཀྱི་རྒྱལ་དར་རེད་དང་དེ་འཁྱེར་ན་བོད་ཀྱི་རྒྱལ་དར་དེ་བོད་ནང་ལ་འཁྱེར་ན་ང་ཚོ་སྲོག་འགྲོ་བོ་རེད་ཨ་ནི་མི་གར་སོང་ཆ་མེད་འགྲོ་བོ་རེད་མི་བརླག་འགྲོ་བོ་རེད་དེ་འདྲས་ཀྱིས་ང་ཚོ་ལ་ཐོབ་ཐང་ཡོད་མ་རེད་རང་དབང་ཡོད་མ་རེད་ཨ་ནི་ང་ཁོང་ཚོས་ཀྱིས་ང་ཚོའི་ཚབ་བྱེད་བྱེད་ནི་ང་དེ་འདྲས་ཡོང་བྱེད་ནི་ཁྱོད་རང་ཚོ་མཉམ་དུ་ལ་ཐུག་བྱེད་བྱེད་ནི་འབྲེལ་བ་བྱེད་བྱེད་ནི་ཨ་ནི་ང་རང་ཚོ་ང་ཚོ་མི་གཅིག་གྱུར་ཡིན་སྟངས་ཁྱོད་རང་ཚོས་ནི་ལུང་པ་གང་ནས་ཤོར་ནི་དེ་ཡོང་རེད་ཨ་ནི་ང་དེ་འདྲའི་ཆེད་དུ་ང་ཁྱོད་རང་ཚོ་ལ་རོགས་པ་བྱེད་ཁར་ཡོང་གི་ཡོད་སྟངས་ཟེར་ནི་དེ་འདྲའི་འགྲེལ་བཤད་རྒྱག་ཡོད་བ། ག་རེ་ལབ་ཡོང་འདུག་ཁོང་ཚོ།
ཨ་ནི་ཁོང་ཚོ་དཔེ་དགའ་བོ་བྱེད་ཀྱི་འདུག་ཁོ་རང་ཚོ་སེམས་པ་ན་ཨ་ཁ་ཁོང་ཚོ་ཁ་ཤས་ལབ་ཡོང་འདུག་བ་དེ་འདྲའི་མི་གཅིག་གིས་ག་ལབ་དགོས་ཅིག་ངོ་མ་ཤེས་བ་ད་ལྟ་ལུང་པ་སྡོད་པ་ལ་ཡང་མི་ག་ཅུ་མང་ཅུ་ཡོད་རུ་བ། ཉེན་ཁ་འཇིགས་བོ་ཡོད་རུ་བ། ཅིག་ང་དེ་འདྲའི་མི་སྤྱི་ཚོགས་དེ་འདྲའི་མི་ལྔ་བཅུ་དྲུག་ཅུ་བརྒྱ་ཉིས་བརྒྱ་ཡོད་ས་དེ་འདྲ་ན་ང་འགྲོ་ཞེས་ཡོང་རུ་བ་ང་རང་གཅིག་པུ་གཅིག་པུ་ཞིག་རུ་བ། ང་རང་གཅིག་པུ་གཅིག་པུ་ཞིག་འདུག་ག་སོང་ངའི་འི་གྲོས་ཅིག་ག་ཅུ་མང་ཅུ་ཡོང་སྲིད་ཀྱི་རེད་དེ་ང་རང་གིས་ད་ཅིག་ག་ལབ་དགོས་རེད། དེ་ལ་རྟག་ཏུ་དམིགས་བསལ་གྱི་དེ་འདྲ་ཡོད་མ་རེད་དེ་ཡིན་ན་ཡང་ཁོ་རང་ཚོའི་དཔེ་དེ་སྐད་ཆ་ལབ་ན་ཁོ་ཚོ་གི་སྙིང་རྗེ། ཁོ་རང་ཚོ་གི་འཚོ་བ་དེ་ཁོ་ཚོ་གི་ཧ་གོ་འདུག་བ། མགོ་འཚོས་འདུག་བ་ཉིད་ཀྱི་སྐད་ཆ་ལབ་རྒྱུ་དེ་ཚོས་ཁོང་ཚོ་ཀྱང་ཨ་ཁ་བསམ་ན་ནི་ཁོང་ཚོ་གི་དཔེ་དགའ་བོ་བྱེད་ཀྱི་འདུག་ང་ང་ཡིན་ན་པི་ཁོ་རང་ཚོ་ནང་བཞིན་གྱི་སྙིང་རྗེ། མི་ཡི་སྙིང་རྗེ་ད་ང་རང་ཚོ་ཡི་ཁོང་ཚོ་སྐྱོ་བོ་སི་ད་ལྟ་གནས་སྟངས་འདི་སྐྱོ་བོ་ཡོད་ན་པི་ང་པི་གནས་སྟངས་སྐྱོ་བོ་ཞིག་སྒང་ནས་ང་ཚོ་པི་ཡོང་རྒྱུ་རེད་ཉིད་ཀྱི་འདི་འཚོ་བ་འདི་མགོ་འཚོས་འདུག་ག་སི་ལབ་ཨ་ནི་ཁོང་ཚོ་དཔེ་དགའ་བོ་བྱེད་བྱེད་ནས

ག་རེ་ཞིག་ལབ་ན་ཁོང་ཚོས་ཚོགས་པ་དེ་ནང་འགྲོ་སོང་ན་ཚོགས་པ་དེ་གིས་གང་གི་ལས་ཀ་བྱེད་མཁན་དེ་ཚོ་ཚང་མ་མི་རིགས་དེ་གི་མི་རིགས་ཧྥོང་སེ་ཆེ་ཨ་ནི་དེ་དང་མཉམ་དུ་ལ་མི་རིགས་མང་པོ་ཅིག་གི་མི་ཡོད་དུས་ཁོང་ཚོ་ཚོགས་པ་དེ་གི་ཡང་ཚོགས་པ་གཞན་པ་དེ་འདྲའི་མཉམ་དུ་ལ་ཡང་ཁོང་ཚོ་གི་འབྲེལ་བ་བྱས་བྱས་ནས་ང་ཚོ་ལ་དེ་འདྲའི་སྐད་གཏོང་གི་འདུག་ལབ་སོང་ན་ང་དེ་འདྲའི་མཉམ་དུ་ལ་འགྲོ་ཐུབ་ན་ངེད་ཀྱི་བོད་དོན་ཐོག་ལ་ངས་མང་པོ་ཅིག་ཁོང་ཚོ་ལ་འགྲེལ་བཤད་རྒྱག་ཐུབ་འདུག། ལོས་ལོས། འགྲེལ་བཤད་ག་རེ་སྐྱོན་གྱི་ཡོད་པ་རེད། འགྲེལ་བཤད་ངས་ག་ལབ་རྒྱུ་ང་དང་པོ་དེ་ང་གལ་ཆེ་ཤོས་ག་ལབ་ན་ངས་བོད་རྒྱལ་དར་དེ་ང་ག་དུས་ན་ང་མཉམ་དུ་ཡོད་པ་རེད་བ། དེ་ཡི་ག་ལབ་ན་ཁོ་ཚོས་གི་བོད་ལབ་ན Tibet ལབ་ན་ཁ་ཤས་ཧ་གོ་གི་མི་འདུག་བ། ཏཱ་ལའི་བླ་མ་ལབ་ན་ཡང་ཁོ་ཚོས་ཁ་ཤས་ཧ་གོ་གི་འདུག་ཁ་ཤས་ཡང་ཏཱ་ལའི་བླ་མ་ལབ་ན་ཧ་གོ་གི་མི་འདུག་ཁ་ཤས་ཡང་ཧི་མ་ལ་ཡ་ལབ་ན་ཁོ་ཚོས་ཧ་གོ་གི་འདུག་བ།

ནེ་པཱལ་གྱི་དང་རྒྱ་ནག་གི་འདི་ལ་ཡོད་རེད་རྩ་ལ་ཡོད་རེད། ཨ་ནི་ད་ལྟ་ང་ཚོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལ་ང་ཚོ་རང་བཙན་ཤོར་ནས་བཟུང། བོད་དེ་ད་ལྟ་རྒྱ་ནག་གི་ཁོངས་གཏོགས་ལ་གཏོགས་ཕྱིན་ནས་ཁོང་ཚོ་གིས་འདི་བྱས་ཡོད་རེད་མ་གཞི་བོད་དེ། ང་རང་ཚོ་རང་བཙན་གཙང་མ་རེད་སྔོན་མ་ནས་ད་ལྟ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་སྔོན་ལ་བོད་དེ་རང་བཙན་གཙང་མ་རེད་དེ་བོད་དེ་ཁོ་རང་རྒྱལ་ཁབ་ཅིག་རེད་ད་ལྟ་ནི་ཁོང་ཚོ་ལ་གཏོགས་ཕྱིན་ནས་ངས་འདི་བཤད་ཀྱི་ཡོད་བ། ནང་ཁོང་ལ་འདི་འདྲ་ཞིག་ནི་ངས་འགྲེལ་བཤད་རྒྱག་རྒྱུ་ཡང་ནི་མང་ཆེ་ཁོང་ཚོ་ཧ་གོ་མི་འདུག་བ། དེང་སང་གི་གཞོན་སྐྱེས་མང་པོ་ཡིན་ན་བས་རེད་ང་རང་ད་ཅིག་ང་རང Salon མི་ཞིག་བ་ལས་ཀ་བྱས་ནས་བསྡད་ན་བས་ད་བསྡད་ལ་ཉི་མ་རྟག་པ་རེ་ཞིག་མི་སླེབས་ཡོང་གི་རེད་བ། མི་ཉི་མ་རྟག་པ་ཉུང་མཐར་ལ་མི་བཅོ་ལྔ་བཅོ་ལྔ་བཅོ་ལྔ་བཅོ་ལྔ་དེ་འདྲའི་སླེབས་ཡོང་གི་རེད་ཨ་ནི་བར་སྐབས་ལ་མི་ཉི་ཤུ་ཉི་ཤུ་དེ་འདྲའི་ཕྲུ་གུ་དང་སློབ་གྲྭའི་ཕྲུ་གུ་དང College ཕྲུ་གུ་དང། དམག་མི་དང་མང་པོ་ཞིག Police དང་མང་པོ་ཞིག་སླེབས་འདུག་གཞུང་གི་ལས་ཀ་བྱེད་མཁན་མང་པོ་ཞིག་སླེབས་འདུག་སུ་ལ་ཁོང་ཚོ་ལ་ངས་ག་དུས་ཡིན་ན་དང་སོ་སོ་ཡི་ངོས་ནས་གང་ཐུབ་ཐུབ་ཀྱིས་བོད་དོན་ཐོག་ལ་འགྲེལ་བཤད་རྒྱག་ཡག་དང་ཁོང་ཚོ་ལ་དེ་འདྲས་རེད་ང་ཚོ་བོད་ཟེར་དཀའ་ངལ་དེ་འདྲས་ཡོད་རེད་ཁྱོད་རང་ཚོ་དེ་བྱེད་དེ་བྱེད་རོགས་བྱེད་ཨ་དོ་སྣང་བྱེད་རོགས་བྱེད་ཨ་ལབ་ངས་ག་དུས་ན་ངས་འདི་འབོད་སྐུལ་བྱེད་ཀྱི་ཡོད། ཁོང་ཚོ་གར་སོང་གུ་དོག་ལ།

ག་བ་འགྲོ་ན་ཁྱོད་རང་འདི་ཡོད་རེད། Camera ཡོད་རེད། རང་དབང་ཡོད་མ་རེད། ང་རང་ཚོ་གིས་བོད་ལ་སོ་སོ་རྒྱལ་དར་དེ་འཁྱེར་ཐུབ་ཀྱི་ཡོད་མ་རེད་རྒྱལ་གླུ་བཏང་ཐུབ་ཀྱི་ཡོད་མ་རེད། གཅིག་གིས་བོད་དོན་ཐོག་ལ་བཤད་བ་འདྲ་བོ་བྱེད་ན་སོ་སོ་སྲོག་འགྲོ་གི་ཡོད་པ་རེད། དེ་འདྲ་བྱེད་ནས་མི་གིས་རང་སོ་སོ་རང་ལུས་མེར་བསྲེགས་བཏང་ནས་མི་ད་བརྒྱ་དང་ལྔ་བཅུ་ང་ལྔ་ལྷག་དེ་ཙམ་གྱིས་སོ་སོ་རང་ལུས་མེར་བསྲེགས་བཏང་ནས་དེ་འདྲ་བྱས་འགྲོ་གི་ཡོད་པ་རེད། ཡིན་ན་ཡང་དེའི་གི་སྐད་ཆ་དེ་འདྲ་ཚང་མ་འཛམ་གླིང་ལ་སླེབས་ཐུབ་ཀྱི་ཡོད་པ་མ་རེད། ག་རེ་བྱེད་ན་རྒྱ་མིས་བཀག་བཞག་ཡོད་པ་རེད། དེ་སོང་ཙང་སྐུ་མཁྱེན་ཁྱོད་རང་ཚོ་ཏོག་ཙམ་བོད་དོན་ཐོག་ལ་དངོས་གནས་ཁྱོད་རང་ཚོ་ཏོག་ཙམ་འདི་བྱེད་རོགས་བྱེད་ཨ་ཁྱོད་རང་ཚོ་ཏིས་ག་དུས་ན་ཅིག་ད Internet དང་འབྲེལ་བ་ནས་ཁྱོད་རང་ཚོ་ཏིས་ཏིས་འདི་འདྲ་ཡག་པོ་བྱས་བྱས་ནས་སོ་སོ་ལ་འདི་འདྲ་ཏོག་ཙམ་ཉམས་ཞིབ་བྱེད་རོགས་བྱེད་ཨ་དེ་དང་མཉམ་དུ་ལ་སོ་སོ་གི་ཕ་མ་སྤུན་ཀྱག་འདི་ཚོ་ལ་ཏོག་ཙམ་ལབ་རོགས་བྱེད་ཨ་བོད་ཟེར་མཁན་འདི Tibet ཟེར་མཁན་འདི་ཡི་དཀའ་ངལ་ག་འདྲ་ཞིག་ཡོད་ཁོང་ཚོ་དངོས་གནས་དཔེ་རྒྱབ་སྐྱོར་ཤུགས་ཆེན་པོ་འདུག།

དེ་འདྲའི་དཀའ་ངལ་ཆེན་པོ་ལ་རོ་ཁོང་ཚོ་རང་ལ་ང་སྡུག་སེམས་མཉམ་སྐྱེད་ཡོད་ད་ལ་ནི་དེ་འདྲའི་ཁོང་ཚོ་མི་ལ་འགྲེལ་བཤད་རྒྱག་ན་ཁོང་ཚོ་མགོ་འཚོས་འགྲོ་བ་དེ་འདྲའི་ཞིག་ནས་ད་ང་རང་གི་ཐབས་ཤེས་བྱེད་ཡོད་ཉི་མ་དང་ཉི་མ་ངས་སྡུག་བྱེད་ནི་ད་རེ་ཞིག་ངས་འགྲོ་གི་ཡོད་བཟོ་སོང་འདི་དེ་ཡང་ང་རང་གི་ལས་འགན་ཡིན་བསམ་གྱི་ཡོད་ད་ཡང་ཅིག་ང་བོད་པ་ཞིག་ཡིན་ན་ང་བཙན་བྱོལ་བ་ཞིག་རེད་དངོས་གནས་རྒྱལ་བ་རིན་པོ་ཆེའི་དངོས་གནས་ཐུགས་རྗེ་བཀའ་དྲིན་དང་མི་རིགས་རྒན་པ་དེ་ཚོ་གི་ད་ལྟ་བར་དུ་རྒྱལ་བ་རིན་པོ་ཆེ་དགུང་ལོ་བརྒྱད་ཅུ་གྱ་བརྒྱད་ཕེབས་གནང་པའི། བོད། བསྟན་པ་ཆབ་སྲིད་ཀྱི་ཆེད་དུ་སྐུ་ངལ་འདི་འདྲའི་ཞིག་བསྐྱོན་ཡོད་རེད། མི་རིགས་རྒན་པ་འདི་ཚོའི་ནང་པའི་དངོས་ད་ལྟ་བར་དུ་དཀའ་ལས་འདི་གམ་བརྒྱབ་ཡོད་རེད་ད་ང་རང་ཚོ་དུས་ཚོད་སླེབས་ཡོད་རེད་ཉིད་ཀྱི་དེའི་སྐབས་སུ་ལ་ཉིད་ཀྱི་ཅིག་མ་བྱེད་ན། ཉིད་ལ་རྒྱུ་ཡོད་དངོས་གནས་སོ་སོ་མ་ཤེས་རྙེད་ན་དངོས་གནས་སུམ་སོ་སོ་གྱི་ཅིག་གིས་བོད་དང་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ལ་སོ་སོ་གྱི་ཅིག་ཨ་ཤེས་ན་པའི་རྒྱང་རོང་གི་སྲུང་འཁོ་དུ་བ་ཡ་ཅིག་སོ་སོ་གྱི་ཨ་ག་ཉིད་ཅིག་མི་བྱེད་ན་ཉིད་ཅིག་བྱེད་ཡིན་བསམ་ནས་ཤེས་སོང་ན་ཁྱོད་རང་འགྲིག་གི་ཡོད་རེད།

ཏང་ཉིད་ཀྱིས་ཧྥ་རན་སི་དང་ང་རང་གིས་ཉིད་ཀྱི་ཞེ་བོ་ཞེ་བོ་ཉིད་དེ་བོད་པ་སྤྱི་ཚོགས་དེ་ནང་ལ་དངོས་གནས་ད་ཁོ་རང་ཚོ་གིས་ག་རེ་ལབ་དགོས་རེད་ད་སྐད་འབོད་རྒྱག་ཡ་ལ་སོགས་པ་འདྲ་བོ་དང་དེ་འདྲས་ཅིག་ཡང་ཅིག་གི་ལྷག་དཀར་དེ་འདྲས་ཅིག་སྲུང་བརྩི་བྱེད་ཡ་ལ་སོགས་པ་དང་དེ་འདྲས་འདུག་རུ་བ་ད་འདི་རྒྱལ་ཁབ་ཀྱི་ཡང་སོ་སོ་གི་རིག་གཞུང་ཅིག་རེད་ཡག་པོ་རེད་ཡིན་ན་ཡང་དེ་ལས་ལྷག་ཅིག་ཕྱིའི་མི་རིགས་དེ་ཚོའི་མཉམ་དུ་ལ་འབྲེལ་བ་བྱས་བྱས་ནས་ལས་དོན་སྤེལ་འབྱོར་བ། འདི་དེ་བྱེད་ཐུབ་ན་ནི་ཡག་པོ་ཞེ་བོ་འདུག་བསམ་གྱི་འདུག་ཁོང་ཚོ་བོད་ཟེར་མཁན་དེ་ཧ་གོ་མི་འདུག་ད་དུང་བོད་ད་ལྟ་ང་ལ་ཉིད་ཀྱི་དཔེ་མཚོན་ཅིག་ཞུ་ན་ངའི་རྩ་ལ་ཁ་སང་མི་ཞིག་སླེབས་སོང་འདི་ཁོ་རང་ལུང་པ་དེ་ལ་ཀྱོ་ཀྱོ་མི་ཞིག་རེད་ར་ཕྲུ་གུ་ཅིག་རེད་འདི་སློབ་སྦྱོང་བྱས University འགྲོ་ཁོ་རང་དངོས་གནས་ལུང་པ་དེ་ཏུར་ཀི་ནས་རེད་ཤག་ཁོ་རང་ཡིན་ན་བས་ཉིད་ཀྱི་ཏཱ་ལའི་བླ་མ་ལ་ར་བ་ཁོ་རང་ཡིན་ན་བས་ང་ལ་ཏཱ་ལའི་བླ་མ་ལབ་དུས་ལུང་པ་ཅིག་གི་མིང་ལ་གོ་འདུག་ཁོང་ང་ལ། ཨ་ཏི་ཧ་ལས་ས་ཁོ་དེ་སློབ་སྦྱོང་ཡོད་མཁན་ཤེས་ཡོན་ཡོད་མཁན་ཕྲུ་གུ་ཅིག་རེད་ད་དུང་གི་མགོ་འཚོས་མི་འདུག་ཨ་བོད་པ་ཟེར་ན་ད་ཕར་ཞོག་རྒྱལ་བ་རིན་པོ་ཆེའི་མཚན་ཧ་གོ་མི་འདུག་ཡ། དེ་འདྲས་ཟེར་དུས་ག་ཚོད་རྒྱལ་བ་རིན་པོ་ཆེའི་མཚན་སྙན་གྲགས་ཅན་རེད་བ་ད་འདི་འཛམ་གླིང་ཡོངས་ལ་ཁྱབ་བསྡད་ཡོད་རེད་ང་རང་ཚོ་ཡིན་ན་རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་གི་བདེ་བ་ལུང་པ་ལ་ད་ཅི་སྐྱབས་བཅོལ་རག་ཡ། ཚང་མ་རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་རེད་བ། ད་དེ་འདྲས་ཧ་མ་གོ་འདུག་ད་ད་ལྟ་ཉིས་སྟོང་ཉི་ཤུ་རྩ་གསུམ་སླེབས་ཚར་རེད་ད་ང་ཚོ་ཤུགས་མ་རྒྱབ་ན། གཅིག་མ་བྱེད་ན་ང་རང་ཚོ་འདུ་ཤེས་བྱེད་ནས་སོ་སོ་གི་འཚོ་བ་དང་དཔལ་འབྱོར་དང་དེ་འདྲས་འདྲ་བོ་ཞིག་ངང་ལ་བསྡད་བསྡད་ན། མི་རིགས་གཞན་པ་ཞིག་ང་ཚོ་ལ་རོགས་པ་བྱེད་ཀྱི་རེད་ངས་བསམ་གྱི་མི་འདུག་ད། ང་རང་ཚོ་འཐབ་རྩོད་དེ་ང་རང་ཚོ་གི་ངོས་ནས་བཟུང་དང་པོ་འགུལ་སྐྱོད་ཅིག་བཏང། ཨ་ནི་མི་ལ་རེ་བ་ཅིག་བརྒྱབ། དེ་འདྲའི་བྱས་ན་ཏན་ཏན་གྱིས་ང་ཚོ་ཐ་མ་ཡག་པོ་འདུག་བསམ་གྱི་འདུག་རོ། ཨ་ནི་དེ་དང་མཉམ་དུ་ངས་གཅིག་ཞུ་རྒྱུ་བྱུང་ན། ངས་ག་དུས་ཡིན་ན་ངས་གཉིས་ཕན་གྱི་ལས་ཀ་དེ་ངས་བྱེད་ཀྱི་ཡོད་རོ། འདི་རེད། འདི་གིས་ང་ལ་ཕན་ཞེ་བོ་ཞིག་འདུག་རྒྱལ་བ་རིན་པོ་ཆེས་གསུང་བ་ནང་བཞིན་གཉིས་ཕན་གྱི་ལས་ཀ་དེ་བྱེད་ན། ཕ་ཕྱོགས་དེ་ལ་ཕན། སོ་སོ་དེ་ལ་ཡང་ང་རང་ལ་ཁེ་བཟང་རག་གི་ཡོད་མགོ་དུ་མ་ཤི་ག་སེ་ངས་ཀྱི་ང་རང་གི་བོད་ཀྱི་རྒྱལ་དར་དེ་འཁྱེར་ནས་སྐུ་མཁྱེན་ང་དེ་བོད་པ་ཡིན་དཀའ་ངལ་དེ་འདྲས་འདུག་མཉམ་དུ་ལ་པར་ཞིག་རྒྱག་རོགས་བྱེད་དང་དེ་འདྲས་གཅིག་ཅིང་དེ་བ་མི་ཉན་གི་མ་རེད། ཁྱོད་ཉན་གི་མ་ལས་ལོག་བྱེད་གི་མ་ག་རེ་བྱས་ཁྱོད་བྱེད་ཀྱི་ཡོད་ག་ཞེས་ང་དྲི་གཞི་དེ་ཡོང་གི་ཚུལ་རྫིག་རྫིག་ཤེས་རྟོགས་འོ་རེ་བསམ་གྱི་འདུག་དང་པོ་ངས་ཀྱིས་སྐྲ་གཅིག་གཏུབ་ཁོ་ཚོ་ལ་སྐྲ་གཏུབ་བ་མ་ཟད་གླ་མེད་ལ་གཏུབ་དེ་འདྲས་བྱས་ཨ་ནི་སྐྲ་གཏུབ་གི་གཏུབ་ཀྱི་སྐད་ཆ་ལ་བཤད། ང་བོད་ནས་ཡིན་ང་འདི་འདྲས་ཡིན་དཀའ་ངལ་འདི་འདྲས་ཞིག་འདུག་དེ་ནས་ཨ་ནི་ཁོང་ཚོ་གི་བསམ་བློ་གཏང་གི་འདུག་ཨ་ཁ་སྙིང་རྗེ་ཁོ་ལ་དཀའ་ངལ་ཅིག་འདུག་ང་ཚོ་ནི་ང་དང་ང་གཅིག་པ་རེད་བཞག་གཉིས་ཞེས་ང་རང་ཚོ་ཡིན་ན་བི་ཁོ་རང་ཚོ་ཡིན་ན་བི་ལུང་པ་ལ་དཀའ་ངལ་ཅིག་ཡོང་ན་དེ་ལེགས་འོ་རེད་ཁོ་ལ་ཡང་བི་དཀའ་ངལ་ཤིག་འདུག་ཨ་ཁ་བསམ་དེ་ནས་མཉམ་དུ་ལ་པར་འགྲོ་བའི་རྒྱབ་བོད་པ་དར་ཆ་སྙམ་དེ་ང་རང་ཨ་ནི་ཕན་གི་བསམ་པ་ཞིག་འཁྱེར་ནས་ང་འགྲོ་དུས་སྐབས་སུ་ལ་ཕན་ཞེ་པོ་ཞིག་འདུག་དེ་འདི་ག་དོན་ན་སེམས་ལ་བཞག་ནས་མི་འགྲོ་གི་ཡོད་ལ།

སོ་སོ་གིས་ད་ཅིག་རྒྱལ་བ་རིན་པོ་ཆེ་གིས་དངོས་གནས་སུ་ཁོང་གི་བཀའ་སློབ་ཀྱི་བར་ལ་ང་མི་ཐབས་ཆག་ཅིག་རེད་དཀྱུས་མ་ཅིག་རེད་གང་ཁོང་གིས་ག་རེ་གསུང་བ་དེ་གང་ཐུབ་ཐུབ་གིས་བྱས་ནས་བེད་སྤྱོད་བྱེད་ཀྱི་ཡོད། དེ་དང་མཉམ་དུ་ལ་སུ་སུ། རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ང་སྡུག་བྱུང་ང་ལ་ཁེ་ཕན་འདུག་ང་རང་བོད་ཀྱི་སྐོར་ལ་བཤད་ཡག་རང་ཡོད་འདུག་ང་ལ་དངུལ་གྱེས་དགོས་ཅིག་མེད་རེད་བ། དང་པོ་དེ་ལ། གཉིས་པ་དེ་ལ་ངས་ཀྱིས་ད་ག་རེ་ལབ་ན་ངས་དེ་བརྙན་ཐུང་མང་པོ་ཞིག་ངས་ཀྱིས་བོད་ཀྱི་རྒྱལ་དར་འཁྱེར་ནས་བླུགས་བོ་རེད་བ།

དེ་ཀུ་ཤུ་རྙོག་དྲ་ཡོད་མ་རེད་རྒྱ་མི་དང་མཉམ་དུ་ལ། ད་ག་ཕྱི་ལོགས་ལ་སྡོད་མཁན་ད་ཅིག་གི་ཕྱི་རྒྱལ་ལ་སྡོད་མཁན་བོད་པ་དེ་ཚོས་ཀྱི་ཁོ་རང་ཚོས་ཀྱི་དཀྲུག་ཤིང་རྒྱག་འོ་རེད་བོད་ནང་ལ་བོད་མི་དང་རྒྱ་མི་ཡི་ཆེད་དུ་དེ་འདྲའི་གི་མང་པོ་ཞིག་ཁོ་ཚོས་ཀྱི་ད་དེང་སང་བརྙན་ཐུང་དེ་ནང་ལ་ཁོ་ཚོས་ཀྱི་མཆན་དེ་འདྲའི་རང་ཞིག་རྒྱག་གི་འདུག་མང་པོ་ཞིག་ཡོང་གི་འདུག་དེ་འདྲའི། དེ་ལ་གདོང་ལེན་ག་འདྲ་ཟེར་གནང་གི་ཡོད། དེ་ཁ་ཤས་ཁ་ཤས་ཀྱི་ད་ཅིག་གི་ངས་ཀྱི་ད་ཅིག་གི་ག་རེ་ལབ་ན་བོད་ནང་ལ་བོད་མི་སོ་སོའི་སྐྱིད་པོ་ཡོད་རེད་ཁག་པོ་ཞིག་ཡོད་མ་རེད་ཕྱི་རྒྱལ་སྡོད་པ་དེ་གཉིས་དཀྲུག་ཤིང་རྒྱབ་འོ་ལབ་དུས་སྐབས་སུ་ལ་ཨ་ནི་ངས་ཀྱིས་དེ་ག་ཞིག་ལབ་ཡོད་ན་ངས་དེ post བྱས་རེད་ད་ནི་ཅིག་ངས་ཀྱིས་དེ་བྱས་ཡིན་པ་ག་རེ་ལབ་འོ་རེད་ཨ་ག་རེ་ལབ་འོ་རེད་དེ་འདྲའི་ལབ་དུས་སྐབས་སུ་ལ་ག་ཞིག་ལབ་ན་བོད་པ་ཚང་མ་ཧ་གོ་ཡ་དེ་གལ་ཆེན་པོ་རེད་ག་ཞིག་ལབ་ན་ཨ་དེ་ཚོ་ལ་ཨ་གོ་ལྟ་མཁན་མང་པོ་ཡོད་རེད་དེ་རྒྱ་མི་རྒྱ་མི་མི་མང་པོ་ཡོད་རེད་ལྟ་མཁན་ཧ་གོ་ཡོད་རེད་བ། ལ་རེད། དེ་འདྲའི་རྒྱ་མི་དེ་འདྲའི་གི་ཁོང་ཚོ་གི་མཆན་རྒྱབ་ག་རེ་མཆན་རྒྱབ་པ་ད་ཁོང་ཚོ་མགོ་ཚོད་གོ་རེད་ངས་ག་ཅིག་དེ་དེ་སི་མི་མང་པོ་ཅིག་ལ་འགྲོ་གོ་ཡོད་དུས་སྐབས་སུ་ལ་ཁོང་ཚོ་གི་མཆན་དེ་འདྲ་རྒྱབ་བོ། ཨ་ཅིག་གི་བོད་ནང་ལ་སྐྱིད་པོ་ཡོད་རེད་བོད་རྒྱ་བོད་པ་མི་དང་རྒྱ་ནག་ནང་ལ་མི་བོད་པ་རྒྱ་རྒྱ་ནག་དེ་ཚོ་ལ་གི་རྙོག་ཁྲ་ཡོད་མ་རེད་དོང་ཏོ་ཏོ་ཤེས།

བརྙན་ཐུང་འདིའི་ནང་ལ short reel ནང་ལ་ཁྱོད་རང་ཚོ་ལ་ཡང་ཕྱི་རྒྱལ་ཁབ་ཀྱི་གྲོགས་པོ་གྲོགས་མོ་མང་པོ་ཡོད་དུས་ཁྱོད་རང་ཚོ་གི་རིང་ཚོ་ཅིག་མ་ཅིག share བྱེད་ཐུབ་ན། ཕྱི་རྒྱལ་ཁབ་ཁྱོད་རང་ཚོ་གི་གྲོགས་པོ་གྲོགས་མོ་དེ་མཐོང་དུས་སྐབས་སུ་ལ་བོད་པ་མི་ཅིག་གིས་དེ་འདྲས་བྱེད་ཀྱི་འདུག་བསམ་ན་ག་རེ་བྱས་ནས་བྱེད་གི་འོ་རེད། ཁོ་གི་སྐད་ཆ་འདྲི་སྲིད་པ་རེད་བ། ཁོ་གི་དེ་ག་ཅིག་ཕན་ཐོགས་འོ་རེད། དེ་འདྲས་བྱས་ནས་ཁྱོད་རང་ཚོ་དཀའ་ལས་ཁག་པོ་དེ་ཞེ་དྲག་ཡོང་གི་མི་འདུག་ར་བ། ཡིན་ནའང་གལ་མི་འདུག་ད་ཁ་ཤས་ཁ་ཤས་ང་ལ་དངོས་གནས་རྒྱབ་སྐྱོར་ཡག་པོ་བྱེད་ཀྱི་འདུག་ང་ལ་ད། ཚང་མ་ཡིས་རྒྱབ་སྐྱོར་བྱེད་ཀྱི་ཡོད་པ་ངས་མགོ་འཚོས་ཀྱི་ཡོད་དངོས་གནས་བྱས། ང་ལ་གཅིག་གིས Support བྱེད་མཁན་དང Follow བྱེད་མཁན་དང་དེ་ཚང་མ་གིས་དངོས་གནས་སྨོན་ལམ་དང་ཁོ་རང་ཚོ་གིས་མང་པོ་བྱེད་ཀྱི་ཡོད་རེད་དེ་ངས་མགོ་འཚོས་ཀྱི་ཡོད། ཡིན་ན་ཡང་ད་རུང་མང་ཙམ་བྱེད་ཐུབ་ན། ཁྱབ་དགོས་འདུག་ད་དེང་སང་སྤྱི་ཚོགས་དྲ་རྒྱ་དེ་དཔེ་མི་སྲིད་པའི་ཤུགས་ཆེན་པོ་རེད་འདུག་དེ་ནས་མི་གཅིག་གིས་མི་གཅིག་གིས་གོ་སོང་ན་དེ་མི་གཅིག་གིས་གཅིག་ལ Share བྱེད་ཀྱི་འདུག་དེ་འདྲས་དེ་འདྲས་འདུག་ད་དེ་འདྲས་དེ་འདྲས་འདུག་ད་ལ། དེ་ཡི་ངག་མི་མངའ་འོ་དེ་ཡི་ངག་དེ། ག་རེ་ཟེར་སྤྱི་ཚོགས་དྲ་རྒྱ་དེང་སང། གཅིག་ནས་གཅིག་ལ་འགྲོ་དགོས་ཡ་མི་འདུག་མི་ལུང་པ་ལུང་པ་གཅིག་ནས་གཅིག་ལ་སྔོན་མ་ནང་བཞིན་གཅིག་དམག་འཛིང་དགོས་ཡོད་མ་རེད་སྤྱི་ཚོགས་དྲ་རྒྱ་འདི་ཁོ་རང་ནང་ནས་ཁོ་རང་ཤུགས་ཞིག་བརྒྱབ་སོང་ན་མི་མང་པོ་ཞིག་གོ་རྟོགས་སྤེལ་འགྲོ་གི་འདུག་གོ་རྟོགས་སྤེལ་ཡ་འདི་གལ་ཆེན་པོ་ཞིག་རེད་བྱས་ཙང་ང་རང་ཚོ་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ལ་ང་རང་ཚོ་བོད་ཟེར་མཁན་གཅིག་དེ་འདྲ་ཞིག་ཡོད་ན་ཧ་གོ་མི་འདུག་མང་པོ་ཞིག་དེ་སོང་ཙང་ང་རང་ཚོ་ད་དེང་སང་ཤུགས་རྒྱ་བོ་དེ་སྒང་ལ་ཤུགས་ཞིག་བརྒྱབ་ཐུབ་ན་ཏན་ཏན་ངའི་ངོ་ནས

དེ་ལ་ཡང་ངས་དངོས་གནས་ང་རང་འགྲོ་ཨ་ནི་ང་རང་གིས་ཡང་དེ་ལ་ང་ལ་གཅིག་གི Follow བྱེད་མཁན་དང་ང་ལ་བརྩེ་བ་ཡོད་མཁན་དེ་ཚོས་སྐབས་རེ་སྐབས་རེ་ཁོ་ཚོ་ཡི་དངུལ་དངུལ་འདྲ་བོ་ཏིག་ཙམ་ཁོ་ཚོ་རོགས་པ་བྱེད་རོགས་བྱེད་ཡ་ལབ་ནས་ཁོ་ཚོ་གིས་འབོད་སྐུལ་བྱེད་དུས་ཁོ་ཚོས་ང་དངུལ་དངུལ་འདྲ་བོ་ཞིག་སྤྲད་ཨ་དེ་ཚོས་གིས་ཁ་ལག་འདྲ་བོ་དང་དེ་འདྲས་ཉོ་ག་རེ་ཉོ་དགོས་དང་ཁོ་ཚོ་གནས་སྐབས་ག་རེ་གནས་ཡོད་དེ་ཚོ་ཉོ་ཨ་ནི་པེ་ཤག་ལྷག་པ་ཏིག་ཙམ་ཁོ་རང་ཚོ་ཕ་གི་ལ་མི་དེ་རྣམས་ལ་སྤྲད་ཨ་དེ་དང་མཉམ་དུ་ལ་ངེད་ཀྱིས་སྐྲ་གཏུབ་དེ་འདྲ་བྱས་ནས་འགྲོ་གི་ཡོད།

གཅིག་གིས་འདི་འདྲའི་རོགས་པ་བྱེད་ཡ་དང་མི་གི་སྐྲ་གཏུབ་དུས་སྐབས་སུ་ལ་གཅིག་གྲངས་ཀ་བརྒྱག་ཡ་དང་དམིགས་བསལ་གྱིས་འདི་གམ་འདི་གམ་བྱེད་ལ་དེ་འདྲའི་གཞི་གྲངས་ཡོད་མ་རེད་བ། ཁ་ཅིག་ན་སུ་སེམས་ཅན་ཐམས་ཅད་ཕ་མ་མ་བྱས་པའི་གཅིག་ཀྱང་མེད་ན་འདི་གཅིག་ཅི་བྱེད་ཅེས་འདྲོད་ད་ཕྱི་རྒྱལ་གྱི་དེའི་ལུང་པ་སླེབས་དུས་སྐབས་སུ་ལ་ཁོ་ཚོ་གྲངས་ཀ་རྩི་གི་འདུག་བ། རེད་རེད། གྲངས་ཀ་ལ་དཔེ་མི་སྲིད་པས་ཁོ་ཚོ་མཐོང་བྱེད་ཀྱི་འདུག་བ་ག་ནང་ད་ལྟ་ངེད་ཀྱི་ཚོགས་པ་བྱོས་རུ་བ། ང་དེ་ཚོགས་པ་དེ་ནང་སྐྲ་གཏུབ་ནས་བྱེད་དུས་ཁོ་ཚོ་མི་སྐྲ་གཏུབ་དུས་སྐབས་སུ་གྲངས་ཀ་བརྒྱག་གི་འདུག་བ། ད་ལུང་པ་འདི་པར་ཚང་མ་ཨང་ཀི་རེད་བཞག་དངོས་གནས། རེད་ག་རེ་ཡིན་ན་མེད་ན་ཚང་མ་ད་ལྟ་བར་དུ་ངེད་ཀྱི་ཚོགས་པ་འདི་ཀྱི་ལས་གཞི་འདི་སྤེལ་ཡ་དང་མི་ལ་སྐྲ་གཏུབ་བྱས་ནས་མི་དྲུག་སྟོང་མ་ཟིན་ཙམ་ལ་སྐྲ་གཏུབ་བྱས་རེད་བ། མི་དྲུག་སྟོང་མ་སེམས་ལ། ད་ང་རང་གི་འདུག་བྱས་ནས་ཉིས་སྟོང་བཅུ་དྲུག་ནས་ངེད་ཚོད་དཔག་ཅིག་བརྒྱབ་ན་ད་ངེད་ག་ཚོད་ག་ཞིག་ལབ་ན་ད་ཅིག། ཡག་པོ་ད་མི་འདུག་དེ་རེད་བ། མང་དྲགས་ན་སྡུག་ཅག་རེད། ཉུང་དྲགས་ན་སྐྱོན་ཡོད་མ་རེད། ངེད་ཀྱི་འདུག་ཚོད་དཔག་ཅིག་མི་ལྔ་བརྒྱ་ལྷག་ཙམ་རེད་བ། ད་ལྟ་བར་དུ། མི་ལྔ་བརྒྱ་ལྷག་ཙམ་ངེད་ཀྱིས་སྐྲ་གཏུབས་བཞག་བ། ལགས་འོང། ངས་དུས་ཚོད་དང་དེ་ལས་ལྟར་སྟབས་བདེའི་ད་ལྟ་བར་དུ་ངས་འདུག་བྱས་ནས་ཚོད་དཔག་ཅིག་བརྒྱབ་བྱས་ནས་མི་ལྔ་བརྒྱ་ལྷག་ཙམ་ད་དངོས་གནས་བྱས་ན་ད་དེ་ལས་མང་ཡང་ཡོད་རེད་དེ་དག་མང་དྲགས་ན་ད་ཡག་པོ་མི་འདུག་བ་ག་ཞིག་ལབ་ན། སྐབས་རེ་སྐབས་རེ་ང་འགྲོ་དུས་སྐབས་སུ་ལ་ངེད་ཀྱིས། ཞོགས་ཀས་ཆུ་ཚོད་བཅུ་གཅིག་བཅུ་གཉིས་ནས་བཟུང་ནས་དགོང་དག་ཆུ་ཚོད་སྐབས་རེ་སྐབས་རེ། བརྒྱད་པ་དགུ་པ་བར་དུ་ངས་སྐྲ་གཏུབས་བསྡད་ཡོད་བ། རེད་རེད། སྐབས་རེ་སྐབས་རེ། ངེད་ཀྱིས་ད་དེ། མི། ཟམ་པ་འོག་སྡོད་མཁན་ཚོ་མི་བརྒྱ་ཉིས་བརྒྱ་དེ་འདྲ་ཡོད་ད། ལགས་འོང་ལགས་འོང། ད་ལྟ་དེ་ལ་ཁོ་རང་ཚོ་ཕྱི་ཤུགས་ནང་སྤོ་ནས་ཡང་དེའི་དེང་གི་ས་ཆ་གཅིག་ཡོད་རེད་མེ་སོ་ཨ་སོ་ལ། དེ་ལ་མི་ལྔ་བཅུ་ལྷག་ཙམ་ཡོད་རེད། སྐབས་རེ་སྐབས་རེ་ང་ཉི་མ་གཉིས་ཙམ་འགོར་གྱི་ཡོད་ཁོང་ཚོ་སྐྲ་གཏུབ་པ་ལ་མི་ལྔ་བཅུ་ཡོད་རེད་བ། ལགས་རེད། མི་ལྔ་བཅུ་ལྷག་ཙམ། དགོང་དག་ཉིན་གུང་རྒྱབ་ནས་ངས་འགོ་བཙུགས་ཀྱི་ཡོད་རེད་བ། དགོང་དག་ཆུ་ཚོད་བཅུ་གཉིས་བར་དུ་ང་ནང་སླེབས་ཀྱི་མི་འདུག།

མིང་ལ། འདི་ཡི་གེའི་ཚོགས་པ་དེ་གིས་ང་རང་ཚོ་གི་ལས་གཞི་དེ་ལ་རོགས་པ་མི་དྲུག་སྟོང་མ་ཟིན་ལ་ང་ཚོ་ད་ལྟ་བུ་དུ་སྐྲ་བྲེགས་ཡོད། འདི་ན་ཁྱེད་རང་གི་ཁྱེད་རང་གི་གྲངས་ཀ་ག་ཚོད་ཡོང་གི་རེད། འདི་ན་ངེད་གཉིས་གྲངས་ཀ་བརྩེགས་གུ་འོག་མར་ལྟ། ཁྱེད་རང་ཚོ་འདི་ཚང་ན་མེད་གི། གོང་ས་ལ་ལ་འོ་ལ་འོ་དེ་ང་རང་ཚང་མ་གི་སྐྲ་གཏུབ་ཡོད་རེད་པ། ད་ང་རང་རང་གི་ད་ད་ད་ཅིག་ང་རང་གཅིག་པོ་ཞིག་ནས་འགྲོ་བཞིན་ངས་ལས་གཞི་ཞིག་སྤེལ་ཡོད་རེད་པ། ལ་རེད། ཉིས་སྟོང་ཉིས་སྟོང་ད་ད་བཅུ་དྲུག་ནས་སུ་འདུག་སུ་འདུག་འགྲོ་བཞིན་ད་ལྟ་བུ་དུ་མི་ལྔ་བརྒྱ་ལྷག་ལ་ད་གཉིས

ཨ་ནི་ད་མི་སེར་ལ་ང་གྱེས་མེད་ཡིན་ན་ཡང་ད་ག་ལ་ན། ང་རང་དེའི་ལ་ཅིག་ང་མི་གཅིག་གྱེས་གཉིས་ཤི་ར་དེ་འདྲའི་དུས་ཚོད་ལྟོས་ཤར་གཉིས་སྤྲོ་ཐུང་མ་རོ་བ་ང་རང་གི་བཟའ་ཟླ་ཡོད་རེད་པ། ད་རེད། ང་རང་བཟའ་ཟླ་གིས་མ་ང་རང་བཟའ་ཟླ་གིས་དཔེ་མི་སྲིད་པའི་ང་ལ་དཔེ་རོགས་པ་ཡག་པོ་ཞེ་པོ་བྱེད་ཀྱི་ཡོད་ང་ལ། ང་རང། ང་གཉིས་ཟླ་བ་གཅིག་ལ་ལ་དུས་དུས་འདྲ་གཉིས་མ་ཞིག་གུང་སེང་ཡོད་མ་རེད་གཟའ་ཉི་མ་གཉིས་མ་ཞིག་མོ་རང་ལས་ཀ་བྱེད་དགོས་རེད་པ། ལ་རེད། མོ་རང་ལས་ཀ་བྱེད་དགོས་རེད་པ་དེ་དུས་འདྲ་གཟའ་ཉི་མ་གཉིས་མ་ཞིག་ང་གཉིས་འདུག་ཟེར་ནས་དེས་ལོས་ལོས་ཤིག་འདས་ཡ་མེད་དེ་ཡིན་ནས་གཟའ་ཉི་མ་ལ་ང་ལས་གཞི་དེ་འདྲའི་དཔེ་ཁག་འགྲོ་འདུག་སྐབས་སུ་ལ་ག་དུས་ཡིན་ན་མོ་གིས། ཁྱོད་རང་འགྲོ་བ་བྱེད་འོ་རེད་ད་ཁྱོད་རང་གི་ལས་གཞི་དེ་ལ་ང་རྒྱབ་སྐྱོར་བརྒྱ་ཆ་བརྒྱ་སྤུ་ར་ཡོད་ཁྱོད་རང་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་འགྲོ་གི་ཡོད་ག་དུས་དེ་བྱས་ནས་ང།

ཐུགས་རྗེ་གནང་ཨ་ལི་ཐུབ་དབང་ཆོས་ལགས་ཐུགས་རྗེ་གནང་ཨ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།